ལྷ་ལ་བྱིན་བྱས་ནས་ལྷ་ཡི་སྣོད་བཅུད་ཁྱབ་པར་བྱེད། སྣོད་བཅུད་ཁྱབ་པར་བྱེད་དོ་བཟླས་པ་ཅིག་བྱས། དེ་ནས་བླ་མ་ཚོགས་ཀྱི་ཞིང་དུ་སྤྱན་དྲངས་བྱས་ནས་ཚོགས་བསགས་པའི་ཞིང་མཐར་ཐུག་པ་སྟེ། བླ་མ་དང་དཀྱིལ་འཁོར་གྱི་ལྷ་ཚོགས་དེ་ངོ་དབྱེར་མེད་དུ་བསྒོམས་བྱས་ནས། འོ་དེ་ཚོགས་བསགས་པ་ཡིན་ན་དེ་ནས་བསྐལ་པ་གྲངས་མེད་མང་པོའི་ཚོགས་དེ་མཉམ་འདུ་བྱས་ནས་དུས་ཐུང་ཐུང་བྱས་པས་དགུ་ཆོས་ཐོབ་བོ་རེད། སྐད་ཅིག་སྐད་ཅིག་ལ་ཞེས་དང། སྐད་ཅིག་སྐད་ཅིག་ལ་རྒྱུ་ཚོགས་རླབས་པོ་ཆེ་རྣམས་རྫོགས་པར་བྱེད་པ་ཡིན་ལ། དེ་ཡང་བདེ་མཆོག་རྩ་རྒྱུད་ལས། དེ་ནས་སྒྲུབ་པ་པོས་དངོས་ཀུན་གྱིས་དང་པོར་སློབ་དཔོན་མཉེས་པར་བྱ། གྲུབ་འདོད་ཤིན་ཏུ་མཉམ་བཞག་པས་ཇི་ལྟར་ནུས་པས་བླ་མ་མཆོད་ཞེས་དང། ཅེས་རྒྱལ་བ་རྡོ་རྗེ་འཆང་རང་གིས་གསུངས་པ་རེད་པ། སློབ་དཔོན་ལུས་སུ་ལེགས་གནས་ཏེ། སྒྲུབ་པ་པོ་ལས་མཆོད་པ་ལེན། ད་ཕྱོགས་བཅུའི་སངས་རྒྱས་ཐམས་ཅད་ནི་སྒྲུབ་པ་པོ་ཡི་མཆོད་པ་ལེན་དགོས་བྱུང་ཟེར་ན་སློབ་དཔོན་ལུས་ལ་ཞུགས་ནས་མཆོད་པ་ལེན་ནུས་མ་གཏོགས་གཞན་དུ་བཞེས་རྒྱུ་ནི་ཡོད་མ་རེད་ཟེར། ཨ་ཕུར་ལྕོག་ངག་དབང་བྱམས་པ་ཡིས་བླ་མ་ཡི་སངས་རྒྱས་ཐམས་ཅད་གཙང་ཁང་ལྟ་བུ་ཡིན་ཟེར་ཏེ་དེ་ཟེར་གྱི་མི་རེད། ཞེས་དང། བསོད་ནམས་ཆུ་ཆུང་བའི་སྒྲུབ་པོ་ཅག། དེ་དེ་མཉེས་བྱས་པས་མཉེས་པར་འགྱུར། ཞེས་ཕྱག་རྒྱ་ཆེན་པོ་མཆོག་གི་དངོས་གྲུབ་མྱུར་དུ་ཐོབ་པ་ལ་བླ་མ་མཆོད་དགོས་པ་དང་དེ་མཆོད་ན་ཚོགས་མྱུར་དུ་རྫོགས་ཏེ་དངོས་གྲུབ་མྱུར་དུ་ཐོབ་པར་གསུངས་སོ། སློབ་དཔོན་ལུས་སུ་ལེགས་གནས་ཏེ་ཞེས་གསུངས། ལུང་ཕྱི་མ་དེ་གཉིས་ཀྱི་དོན་རྒྱུད་འགྲེལ་སྦས་དོན་ཀུན་གསལ་ལས། སྙིགས་མའི་དུས་སུ་ཧེ་རུ་ཀ་སློབ་དཔོན་གྱི་ལུས་ལ་བཞུགས་ནས། སློབ་མའི་མཆོད་པ་བཞེས་པ་དང། ཡི་དམ་ཧེ་རུ་ཀ་ལ་མཆོད་པ་འབུལ་དགོས་བྱུང་ཟེར་ན། བླ་མའི་ལུས་ལ་ཞུགས་ནས་མཆོད་པ་བཞེས་པ་མ་གཏོགས། གཞན་ཡི་དམ་ཧེ་རུ་ཀ་ང་ཚོས་ཞལ་གཟིགས་ཀྱི་མ་རེད་པ་མཆོད་པ་བཞེས་པ་དང། ཚེ་སྟོད་ལ་བསོད་ནམས་ཆུང་བའི་མི་ཞིག་ཡིན་ཡང། རྡོ་རྗེ་སློབ་དཔོན་མཚན་ཉིད་དང་ལྡན་པ་ཞིག་མཇལ་ནས་དེ་ཚུལ་བཞིན་དུ་བསྟེན་ཅིང་མཆོད་ན་རྒྱལ་བ་རྣམས་སློབ་དཔོན་དེ་ཡི་ལུས་ལ་ཞུགས་ནས་སློབ་མ་དེ་ཡི་བསོད་ནམས་བསྐྱེད་ཅིང་ཚོགས་མྱུར་དུ་རྫོགས་པར་བྱས་པས་ཚེ་སྨད་ལ་མཆོག་འགྲུབ་པར་གསུངས་སོ།

སློབ་དཔོན་ལ་ཇི་ལྟར་བལྟ་བར་བགྱི། དེ་བཞིན་གཤེགས་པས་བཀའ་སྩལ་པ། སློབ་དཔོན་མཐོང་བར་གྱུར་པ་ནི་སངས་རྒྱས་ཀུན་གྱིས་ཕྱག་བྱས་པ། བདག་ཅག་རྣམས་ཀྱི་ཕ་དང་མ་དེ་ཉིད་ཡིད་ལ་བརྩོན་པར་བྱ། དེ་ཡིས་ཅི་ཡི་སླད་དུ་ཞེ་ན། ཧོ། དེ་ཚེ་གོང་མ་སངས་རྒྱས་ཀྱིས་གསུངས་པ་ཞེས་ལྟར་རེད། དེ་བཞིན་གཤེགས་པས་བཀའ་སྩལ་པ། རྡོ་རྗེ་སེམས་དཔའ་སངས་རྒྱས་དང་རྡོ་རྗེ་ཆོས་དང་གཟི་བརྗིད་དང་དྲོད་ཀྱི་རྒྱལ་པོའི་དངོས་གྲུབ་རྣམས་གང་བགྱིད་དེ་ཡི་དཀའ་བ་མེད། མིག་སྨན་དང་ནི་རྐང་མགྱོགས་དང། ད་དེ་བྱ་རྒྱུད་ཀྱི་སྒྲུབ་ཡས་ཀྱི། ཐུན་མོང་དངོས་གྲུབ་བརྒྱད་ཟེར་དེ་རེད་པ། བྱ་རྒྱུད་ཀྱི་དངོས་གྲུབ་བརྒྱད་ཟེར་དེ། མིག་སྨན་གྱི་དངོས་གྲུབ། རྐང་མགྱོགས་ཀྱི་དངོས་གྲུབ། རལ་གྲི་གྱི་དངོས་གྲུབ། ས་འོག་གི་དངོས་གྲུབ། རིལ་བུ་གི་དངོས་གྲུབ། མཁའ་སྤྱོད་ཀྱི་དངོས་གྲུབ། མི་སྣང་བའི་དངོས་གྲུབ། བཅུད་ལེན་གྱི་དངོས་གྲུབ་ཟེར་བ་དེ་བརྒྱད་པོ་དེས་ན། རྒྱུད་སྡེ་འོག་མ་ནས་བཤད་པའི་དངོས་གྲུབ་བརྒྱད་ཟེར་ཐུན་མོང་བའི་དངོས་གྲུབ་བརྒྱད་ཟེར་འདི་རེད་པ།

གང་ཕྱིར་ཡེ་ཤེས་རྡོ་རྗེ་ཡང་ཟེར་ཏེ་མཆོག་གི་དངོས་གྲུབ་ཡང་འགྲུབ་ཐུབ་ཀྱི་རེད་ཟེར་ཐུན་མོང་དངོས་གྲུབ་བརྒྱད་པོ་ད་ཨ་ཅང་ཅང་རེད་མཆོག་གི་དངོས་གྲུབ་དེ་ཡང་འགྲུབ་ཐུབ་ཀྱི་རེད་ཟེར་གསུངས་པ་རེད། དེ་ཕྱིར་སློབ་དཔོན་དྲུང་གཤེགས་ཏེ་དེ་བཞིན་གཤེགས་རྣམས། ཕྱག་མཛད་དོ། རྡོ་རྗེ་སེམས་དཔའ་ཇི་ལྟ་བ་དེ་ལྟར་སློབ་དཔོན་གཟུགས་མཛད་དེ། སེམས་ཅན་རྗེས་སུ་བཟུང་དམིགས་ནས་ཕལ་པའི་གཟུགས་སུ་གནས་པའོ་ཞེས་རྡོ་རྗེ་སློབ་དཔོན་ནི་སངས་རྒྱས་རྣམས་ཀྱིས་ཀྱང་ཕྱག་མཛད་པའི་གནས་ཡིན་པ་དང་དེ་མཆོད་དེ་གསོལ་བ་བཏབ་ན

དགོངས་དང་ལྡན་པའི་གྲུབ་པ་གཅིག་གཞན་དུ་དེ་ཉིད་དོན་ཤེས་ཀྱང་དངོས་གྲུབ་རྒྱལ་པོ་གནང་མི་འགྱུར་རོ་ཞེས་བླ་མ་རྡོ་རྗེ་འཆང་དུ་བསྒོམས་ནས་གསོལ་བ་བཏབ་ན་ཕྱག་རྒྱ་ཆེན་པོ་མཆོག་གི་དངོས་གྲུབ་ཐོབ་པར་འགྱུར་ལ། བླ་མ་ལ་དད་པ་མེད་ན་རྒྱུད་དོན་ཤེས་ཀྱང་དངོས་གྲུབ་མི་ཐོབ་པར་གསུངས། ཡེ་ཤེས་གྲུབ་པ་ལས་ཀྱང་སྐྱ་བ་འཛིན་པ་མེད་པ་ཡི་གྲུ་ཡིས་ཕ་རོལ་ཕྱིན་མི་འགྱུར། ངའི་ཡོན་ཏན་ཐམས་ཅད་རབ་རྫོགས་ཀྱང་བླ་མ་མེད་ན་སྲིད་མཐའ་མེད་ཞེས་གྲུ་ལ་བརྟེན་ནས་ཆུ་ཡི་ཕ་རོལ་ཏུ་འགྲོ་བ་མཉན་པ་ཁོ་ན་ལ་ལྟོས་ཀྱི་དེ་མེད་ན་མི་ནུས་པ་ལྟར། རྡོ་རྗེ་འཆང་གི་གོ་འཕང་ཐོབ་པར་བྱེད་པ་ལ་དང་པོའི་ལམ་དུ་ཞུགས་པ་ནས་མཐར་འབྲས་བུ་ཐོབ་པའི་བར་བླ་མའི་བྱིན་རླབས་ཁོ་ན་ལ་ལྟོས་ཀྱི་དེ་མེད་པར་ཐོབ་མི་ནུས་པར་གསུངས་པ་དང། མདོར་ན་རྒྱུད་དོན་བསྡུས་པ། བླ་མ་ལྔ་བཅུ་པ་ལས་ཀྱང་དངོས་གྲུབ་སློབ་དཔོན་རྗེས་འགྲོ་ཞེས་རྡོ་རྗེ་འཛིན་པ་ཉིད་གསུངས་པ་ཤེས་ནས་དངོས་པོ་ཐམས་ཅད་ཀྱིས་བླ་མ་ཡོངས་སུ་མཉེས་པར་བྱ་ཞེས་ཕྱག་རྒྱ་ཆེན་པོ་མཆོག་གི་དངོས་གྲུབ་ཐོབ་པ། བླ་མ་ལ་དད་པ་བསྒོམས་པའི་རྗེས་སུ་འགྲོ་བར་གསུངས་སོ། དེ་ལ་རིགས་པའི་ལམ་ཞིབ་པ་ཞིག་གིས་བརྟགས་ན་ནི། རིགས་པའི་ལམ་ཞིབ་པ་ཞིག་གིས་བརྟགས་ན་བླ་མའི་རྣལ་འབྱོར་ལ་ངེས་པ་ཕལ་ཆེར་སྟེར་རོ། དེ་ཡང་དཔེར་ན། དུ་བ་མེ་ཡི་རྗེས་སུ་འགྲོ་ལྡོག་བྱེད་ཅེས་པ། དུ་བ་མེ་ཡི་རྗེས་སུ་འགྲོ་ལྡོག་བྱེད་ཅེས་པ། འགྲོ་ལྡོག་བྱེད་ཅེས་པ། དུ་བ་མེ་ཁོ་ན་ལ་བརྟེན་ནས་བྱུང་སྟེ་མེ་མེད་པར་དུ་བ་ནམ་ཡང་འབྱུང་མི་སྲིད་པ་བཞིན་དུ། ས་ལམ་འབྲས་བུ་དང་བཅས་པ་ཡོན་ཏན་གང་ཐོབ་པ་ཐམས་ཅད་བླ་མའི་དད་པ་ཁོ་ན་ལ་བརྟེན་ནས་འབྱུང་གི་དེ་མེད་པར་འབྱུང་ཐབས་མེད་ཅེས་པའོ། ཚུལ་དེ་དག་ལ་སོ་སོར་རྟོག་པའི་ཤེས་རབ་ཀྱིས་དཔྱད་ཅིང་ཡོན་ཏན་མཐོང་བའི་དད་པ་དང། བཀའ་དྲིན་རྗེས་སུ་དྲན་པའི་གུས་པ་ཆེན་པོ་མ་སྐྱེས་ཀྱི་བར་དུ་ཡང་དང་ཡང་དུ་སོམས་ལ་བླ་མ་ལྷ་ཚོགས་ལ་ཕྱག་འཚལ་བ་དང་མཆོད་པ་ལ་བརྩོན་པར་བྱའོ། འོ་དེ་ལྟ་བུ་དེ་ནི་རྒྱུད་ནས་བཤད་པའི་དེ་ཚོ་ཡང་ནས་ཡང་དུ་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཀྱིས་དཔྱད་བྱས་ནས་ད་བླ་མ་མེད་ན་ཐབས་ཤེས་རྩ་ནས་མི་འདུག་ངེས་པར་དུ་ཡང་དེ་བླ་མ་དང་རྡོ་རྗེ་འཆང་ངོ་བོ་དབྱེར་མེད་དུ་བལྟས་བྱས་ནས་དེ་ལ་ཕྱག་འཚལ་བ་དང་མཆོད་པ་འབུལ་བ་ལ་སོགས་པ་ཡན་ལག་བརྒྱད་པ་བྱེད་དགོས་གསུངས་བསོད་ནམས་ཀྱི་ཕན་ཡོན་བསམས་པའི་སྒོ་ནས་དེ་བྱེད་དགོས་རེད། ཡན་ལག་བཟླས་པ་ཕུད་དོད་ཀྱི་ལོ་གཅིག་གོ་རེད། ད་གཉིས་པ་བླ་མ་ལྷ་ཚོགས་ལ་མཆོད་པ་འབུལ་བའི་ཚུལ་ལ་གསུམ་ཟེར་ད་མཆོད་པ་འབུལ་བའི་སྔོན་དེར་ཚུལ་ལ་གསུམ་ཕྱག་འཚལ་བ་མཆོད་པ་འབུལ་བ་ཡན་ལག་ལྷག་མ་རྣམས་བྱ་ཚུལ་ལོ་ཟེར་དང་པོ་ལ་ལྔ་བླ་མ་ལོངས་སྤྱོད་རྫོགས་སྐུར་བལྟས་ནས་དེའི་སྒོ་ནས་བསྟོད་ཅིང་ཕྱག་འཚལ་བ་དང་ཟེར། བླ་མ་ལ་ཕྱག་འཚལ་བ་དེ་ལ་བླ་མ་ལོངས་སྤྱོད་རྫོགས་པའི་སྐུ་ལ་བལྟས་བྱས་ནས་ནས་བསྟོད་ཅིང་ཕྱག་འཚལ་བ་གཅིག། བླ་མ་སྤྲུལ་སྐུ་ལ་བལྟས་བྱས་ནས་དེའི་སྒོ་ནས་བསྟོད་ཅིང་ཕྱག་འཚལ་བ། བླ་མ་ཆོས་ཀྱི་སྐུར་བལྟས་ནས་དེའི་སྒོ་ནས་བསྟོད་ཅིང་ཕྱག་འཚལ་བ། བླ་མ་མཆོག་གསུམ་མ་ལུས་པ་བསྡུས་པའི་བདག་ཉིད་དུ་བལྟས་བྱས་ནས་དེའི་སྒོ་ནས་བསྟོད་ཅིང་ཕྱག་འཚལ་བ། ཕྱོགས་བཅུའི་རྒྱལ་བ་སྲས་བཅས་ཐམས་ཅད་བླ་མའི་སྤྲུལ་པར་བལྟས་ནས་ཕྱག་ཡུལ་ཐམས་ཅད་ལ་ཕྱག་འཚལ་བའི་ཚུལ་ལོ། འོ་དེ་ཟེར། བླ་མ་མཆོད་པ་ནི་ཕྱག་འཚལ་བའི་ཡན་ལག་གི་ཐུགས་སུ་རུ་བ། དང་པོ་ནི་གཞུང་ལས་ཧེ་བསད་བླ་མ་ལོངས་སྤྱོད་རྫོགས་པའི་སྐུ་ལ་བཏགས་ནས་ཕྱག་འཚལ་བ་སྟེ། གང་གི་ཐུགས་ཀྱི་བདེ་བ་ཆེན་པོ་ཡིས་སྐུ་གསུང་ཀོང་པོ་ཕྱོགས་བཅུར་སྐྱེ་མཆེད་ལ་བཙུན་མཚན་བླ་མ་རིག་བྱེད་རྟ་ཕོ་སྐུ་རྡོ་རྗེ་སྐྱེས་ཤོག་པད་མ་ཕྱག་འཚལ་ལོ། ཞེས་གསུངས་ཏེ། དེ་ནི་གྲུ་ཆད་ཀྱི་གཞུང་མང་པོ་ཞིག་ལས། གང་གི་བྲན་གྱི་བདེ་བསྐྱེད་ནི་སྐྱེ་མཆེད་སྐྱེས་ནས་ཐོག་བཅུ་པ་བླ་མ་རིག་བྱེད་རྟ་ཕོ་སྐུ་རྡོ་རྗེ་སྐྱེས་ཤོག་པད་ལ་བདུད་བཞིའི་སྦྱོང་བ་དེས། དེ། ཚིག་གི་ཡའི་རྒྱུ་བ་ཁྱད་པར་རྐྱང་སེ་མ་གཏོགས། དེ་ཉིད་བསྐུལ་བར་སྣང་ངོ། བླ་མ་མཆོད་པ་རྣམས་བསྐུལ་བ་དེ་དག་གོ་སྙིང་ཕྱེད་པ་གཅིག་ཀྱང་རེ། གང་གི་ཐུགས་རྗེས་བདེ་བ་ཆེན་པོའི་དབྱིངས་ཟེར་ཚུལ་དེ་དང་གང་གི་དྲིན་གྱིས་བདེ་ཆེན་ཉིད་ཟེར་ཁོ་གཉིས་གཅིག་པ་གཅིག་རྐྱང་རེད། དེ་ཡང་སྙིགས་དུས་ཀྱི་ཚེ་ཐུང་གཅིག་ལ་ཟུང་འཇུག་གི་གོ་འཕང་ཐོབ་པ་ནི་བླ་མ་ཁོ་ན་ལ་བཀའ། བླ་མ་ཁོ་ནའི་བཀའ་དྲིན་ལ་རག་ལས་ཤིང་གཞན་དུ་བསྐལ་ཆེན་གྲངས་མེད་ཡིན་མང་པོ་བསྒྲུབ་དགོས་པས། གོ་འཕང་མཆོག་དེ་ཉིད་བླ་མ་རྡོ་རྗེ་འཆང་གི་བཀའ་དྲིན་ལས་སྙིགས་དུས་ཀྱི་ཚེ་ཐུང་གཅིག་ཡུད་ཙམ་དེ་ཉིད་ལ་ཐོབ་པར་འགྱུར་བས་ན་མཆོད་ཡུལ་བླ་ན་མེད་པ་ཡིན་ཏེ་བདེ་མཆོག་སྡོམ་འབྱུང་ལས། མཆོད་པ་ཐམས་ཅད་ཡོངས་སྤངས་ནས་བླ་མ་མཆོད་པ་ཡང་དག་བརྩམ། དེ་མཉེས་པས་ནི་ཀུན་མཁྱེན་པའི་ཡེ་ཤེས་མཆོག་ནི་ཐོབ་པར་འགྱུར། བླ་མེད་མཛད་པའི་སློབ་དཔོན་ནི་རྡོ་རྗེ། རྡོ་རྗེ་སེམས་དཔའ་རབ་མཆོད་ན་དེ་ཡིས་བསོད་ནམས་མ་བྱས་ཅི་དཀའ་ཐུབ་མ་བསྟེན་ཅི་ཞིག་ཡོད་ཞེས་བླ་མ་ཚུལ་བཞིན་དུ་མཆོད་པས་བདེ་ཆེན་ལྷན་ཅིག་སྐྱེས་པའི་ཡེ་ཤེས་མྱུར་དུ་ཐོབ་པར་གསུངས་པས་ན་སངས་རྒྱས་དང་བྱང་ཆུབ་སེམས་དཔའ་གཞན་ལ་མཆོད་པ་བཞག་ནས་བླ་མ་མཆོད་པ་གཙོ་བོ་བྱ་དགོས་པར་གསུངས། སྡོམ་འབྱུང་ལས་གསུངས་པ་དེས་མགོན་པོ་ཀླུ་སྒྲུབ་ཀྱིས་རིམ་ལྔར་ཡང་དེ་ཁོ་ན་ཉིད་དུ་གསུངས་སོ། བླ་མ་དགོས་འདོད་ཐམས་ཅད་འབྱུང་བ་ཡིད་བཞིན་གྱི་ནོར་བུ་ལྟར་བལྟ་བ་ནི་ཕྱག་ཆེན་ཐིག་ལེ་ལས། གང་ཞིག་དབང་བསྐུར་སྦྱིན་བྱེད་པ་དེ་ནི་རྡོར་སེམས་ལྟ་བུ། རྡོར་སེམས་ལྟ་བུར་བལྟ། བླ་མ་ཁྲོ་རྒྱལ་ལྟ་བུར་བལྟ། དཔེ་ནི་བླ་མ་མེ་འདྲ་བལྟ། བླ་མ་སྟོན་པ་བ། པ། བལྟ་ཡིད་བཞིན་རིན་ཆེན་མཉམ་པར་བལྟ། ཇི་ལྟར་རང་རྒྱུད་དང་སྔགས་ཀྱིས་སྦྲུལ་གྱི་རྒྱལ་པོ། སྦྲུལ་གྱི་རྒྱལ་པོའི་སྤྱི་བོ་ལས། ཚད་མེད་པ་ཡི་རིན་ཆེན་ཉིད། དབུལ་བ་ཐམས་ཅད་མེད་པར་བྱེད་ཅེས་གསུངས་སོ་རིམ་ལྔ་ཡི། དང་རིམ་པ་དང་པོ་ལས་ཀྱང་རི་བོའི་རྩེ་ནས་གང་ཞིག་ལྷུང་གྱུར་ན་ལྷུང་བར་མི་བྱ་སྙམ་ཡང་ལྷུང་བར་འགྱུར། བླ་མའི་དྲིན་གྱིས་ཕན་པའི་ལུང་ཐོབ་ན་གྲོལ་བར་མི་འགྱུར་སྙམ་ཡང་གྲོལ་བར་འགྱུར་ཞེས་བླ་མ་རྡོ་རྗེ་འཆང་གི་བཀའ་དྲིན་ལས་མྱུར་དུ་གྲོལ་བར་འགྱུར་བ་དཔེ་དང་བཅས་པ་གསུངས་པ་དང་རིམ་པ་གཉིས་པ། རིག་པ་གཉིས་པ་ལས་ཀྱང་མཚོན་བྱེད་སྟོང་པ་རྨད་དུ་བྱས་དྭངས་ཤིང་བསིལ་བའི་ཡེ་ཤེས་ཀྱི་བླ་མ་ཉིད་ཀྱིས་དྲན་བྱས་ནས་དེ་ནས་དེ་ནི་གསལ་ཐོགས་འགྱུར་རོ་ཞེས་བླ་མས་དྲན་ཏེ་འདི་ཕྱིའི་འོད་གསལ་མྱོང་བྱེད་ཀྱི་བར་གསུངས་པ་དང་རིག་པ་གསུམ་པ་ལས་ཀྱང་བདག་གིས་སློབ་པའི་རིགས་བཞི་པ་སྟོང་པའི་བདེན་པ་བསྟན་པ་ལས་དེ་ནི་བླ་མའི་དོན་དག་གིས་ཐོབ་པར་གྱུར་ཅིག་གཞན་སུ་མེད་བདག་ལ་དྲན་ཅིག་སློབ་པའི་རིགས་གང་གིས་རྙེད་པར་མི་འགྱུར་བའི་མདོ་སྡེའི་རྒྱུད་དུ་རྟོགས་པ་ལ་དེ་ཡི་ངང་བ་དོན་མི་འགྱུར། བདག་ལ་བྱིན་བརླབ་རིམ་ཐོབ་པས་གཙོ་བོ་སངས་རྒྱས་ཀུན་བདག་ཉིད། ཚེ་འདི་ཉིད་དུ་སངས་རྒྱས་ནི་ཐེ་ཚོམ་མེད་པར་ཐོབ་པར་འགྱུར་ཞེས་རྡོ་རྗེ་སློབ་དཔོན་མཚན་ཉིད་དང་ལྡན་པ་ཞིག་དང་མཇལ་བའི་བཀའ་དྲིན་ལས་ཚེ་འདིར་རྡོ་རྗེའི་སྐུ་ཐོབ་པར་འགྱུར་གྱི། རྡོ་རྗེ་སློབ་དཔོན་ཚུལ་བཞིན་དུ་མ་བསྟེན་ཅིང་དེས་རྗེས་སུ་མ་བཟུང་ན་མདོ་རྒྱུད་ལ་སྦྱངས་པ་ཇི་ཙམ་བྱས་ཀྱང། མཆོག་ཐོབ་པ་མི་སྲིད་པར་གསུངས་སོ། གསང་བ་གྲུབ་པ་ལས་ཀྱང་ཚེ་འདིར་མཆོག་སྒྲུབ་པའི་རྒྱུ་མཐར་ཐུག་བདེ་ཆེན་ལྷན་ཅིག་སྐྱེས་པའི་ཡེ་ཤེས་དེ་ཉིད་བླ་མ་ཁོ་ན་ཡི་བཀའ་དྲིན་ལས་འབྱུང་བ་ཡང་དང་ཡང་དུ་འབད་པ་ཡི་དུས་ནས་སྒྲུབ་པར་མཛད་དོ། གྲུབ་ཆེན་ས་ར་ཧས་ཀྱང་བླ་མའི་ལུང་ལ། བསྒྲིམས་ཏེ་རབ་འབད་ན། ལྷན་ཅིག་སྐྱེས་པ་འབྱུང་བར་ཐེ་ཚོམ་མེད། ཞེས་སོགས་བདེ་ཆེན་ལྷན་ཅིག་སྐྱེས་པའི་ཡེ་ཤེས་བླ་མའི་བཀའ་དྲིན་ཁོ་ན་ལ་བརྟེན་ནས་སྐྱེ་དགོས་ཀྱི་གཞན་གང་ནས་ཀྱང་མི་རྙེད་པ་ཡང་ནས་ཡང་དུ་གསུངས། བཤད་རྒྱུད་རྡོ་རྗེ་འཕྲེང་བ་ལས་ཀྱང་ལམ་རིམ་པ་ལྔ་ཡི་གནད་རེ་རེ་ནས་བླ་མའི་བཀའ་དྲིན་ཁོ་ན་ལ་ལྟོས་པར་གསུངས་ཏེ། ཁུངས་རྣམས་དྲངས་ན་མངས་སུ་དོགས་པས་བློ་གྲོས་ཅན་རྣམས་ཀྱིས་རྒྱུད་དེ་ཉིད་ལ་བལྟས་ནས་ངེས་པ་གཅིག་ཏུ་འོ་ཟེར། ད་དེ་གང་གི་ཐུགས་རྗེ་བདེ་བ་ཆེན་པོའི་དབྱིངས་ཟེར་དེ། གཙོ་བོ་གཙོ་བོ་དེ་ཡིན་ན་ནི་བླ་མ་གང་གི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས་ཟེར། སངས་རྒྱས་ཀྱི་གོ་འཕང་བདེ་བ་ཆེན་པོ་ཡེ་ཤེས་ཀྱི་དབྱིངས་དེ་ཡང་ཟེར་གང་གི་ཐུགས་རྗེ་བདེ་བ་ཆེན་པོའི་དབྱིངས་ཟེར། སྐུ་གསུམ་གོ་འཕང་མཆོག་ཀྱང་སྐད་ཅིག་ལ་ཟེར་སྐུ་གསུམ་གྱི་གོ་འཕང། ཆོས་སྐུ་དང་ལོངས་སྐུ་དང་སྤྲུལ་སྐུ་ལ་སོགས་པ་སྐུ་གསུམ་སངས་རྒྱས་ཀྱི་སྐུ་གསུམ་གྱི་གོ་འཕང་མཆོག་ཀྱང་ཟེར། སྐད་ཅིག་ཉིད་ལ་ཟེར་ཏེ་སྐད་ཅིག་ཉིད་ལ་འཆར་བ་གང་ཟེར་དེ་ནང་བཞིན་གྱི་ནི་ཁོ་ལ་སྐད་ཅིག་མ་ཟེར་དགོས་ཏེ་ག་རེ་ཟེར་ན་ང་རང་ཚོ་གིས

བླ་མ་རིན་ཆེན་ལྟ་བུའི་སྐུ་ཟེར་ད་བླ་མ་དེ་རིན་པོ་ཆེ་དབང་གི་རྒྱལ་པོ་དུ་བྱས་པ་རེད། རིན་པོ་ཆེ་དབང་གི་རྒྱལ་པོ་ཟེར་མཁན་དེ་གསོལ་བ་བཏབ་པ་ཡིན་ན་སོ་སོ་གྱི་གང་འདོད་པ་ཚང་མ་ཐམས་ཅད་ཡིན་ན་དེ་ལས་འབྱུང་གི་རེད་ཟེར་བ། དེ་འདྲ་ཡིན་ཙང་ཨ་ནི་བླ་མ་དེ་ཡང་རིན་པོ་ཆེ་དང་བླ་མ་གཉིས་པོ་དེ་སྐད་བྱེད་ཀྱི་ཡིན་ན། བླ་མ་དཔེ་ཡག་གི་རེད་དེ་ཡིན་ནའི་འཇིག་རྟེན་ན་ང་རང་ཚོ་རིན་པོ་ཆེ་ཟེར་མཁན་དེ་ཚོ་རྩ་ཆེ་ཤོས་གཅིག་རྩི་གི་རེད་བ།

གཉིས་པ་བླ་མའི་སྤྲུལ་པའི་སྐུར་བསྟན་ཏེ། དེའི་སྒོ་ནས་བསྟོད་ཅིང་ཕྱག་འཚལ་བ་ནི་རབ་འབྱམས་རྒྱལ་བ་ཀུན་གྱི་ཡེ་ཤེས་ནི། གང་འདུལ་ཅིར་ཡང་འཆར་བའི་ཐབས་མཁས་མཆོག། ངུར་སྨྲིག་འཛིན་པའི་གར་གྱིས་རྣམ་རོལ་བ། སྐྱབས་མགོན་དམ་པའི་ཞབས་ལ་ཕྱག་འཚལ་ལོ་ཞེས་གསུངས་ཏེ། སྤྱིར་སྟོན་པ་ཐུབ་པའི་དབང་པོས་སྤྲུལ་པ་བསམ་གྱིས་མི་ཁྱབ་པར་མཛད་པ་ནི་རྒྱུད་བླ་མ་ལས། ཐུགས་རྗེ་ཆེན་པོས་འཇིག་རྟེན་མཁྱེན་འཇིག་རྟེན་ཀུན་ལ་གཟིགས་ནས་ནི་ཆོས་ཀྱི་སྐུ་ལས་མ་གཡོས་པར་སྤྲུལ་པའི་རང་བཞིན་སྣ་ཚོགས་ཀྱིས། སྐྱེ་བ་མངོན་པར་སྐྱེ་བ་དང་དགའ་ལྡན་ནས་ནི་འཕོ་བ་དང་ལྷུམས་སུ་ཞུགས་དང་བལྟམས་པ་དང་བཟོ་ཡི་གནས་ལ་མཁས་པ་དང་བཙུན་མོའི་འཁོར་དགྱེས་རོལ་པ་དང། ངེས་འབྱུང་དཀའ་བ་སྤྱོད་པ་དང་བྱང་ཆུབ་སྙིང་པོར་གཤེགས་པ་དང་བདུད་སྡེ་འཇོམས་དང་རྫོགས་པར་ནི་བྱང་ཆུབ་ཆོས་ཀྱི་འཁོར་ལོ་དང་མྱ་ངན་འདས་པར་གཤེགས་མཛད་རྣམས། ཡོངས་སུ་མ་དག་ཞིང་རྣམས་སུ་སྲིད་པ་ཇི་སྲིད་གནས་པར་སྟོན་ཞེས་དང་སྟོན་ཁྲི་རྒྱ་མཚོ་ལས་ཀྱང་བསོད་ནམས་ཁྱུང་རང་རང་བྱུང་རྒྱུ་ལས་འཁྲུངས་པའི་སྐུ་ཕྱུགས་མཆོག་ཏུ་བརྗིད་པ་ཆོས་ཀྱི་སྐུ་ནམ་མཁའ་མཐའ་སྟོང་རྟོག་པ་མེད་པའི་ཞལ་ཕྱོགས་ཀུན་ཏུ་དུས་མེད་འགྲོ་བ་མིག་འཕྲུལ་བཞིན་ལ་ལར་བལྟམས་ཤིང་ཞིང་གཞན་དུ་ཡང་བྱང་ཆུབ་ཚུལ་དུ་སྟོན་པ་ཆོས་ཀྱི་སྐུ་ཡིས་ནི་སྐུ་པ་མཆོག་དེས་དེ་དང་གཞན་དུ་མ་ལུས་འགྲོ་བ་ཀུན་གྱིས་བརྗོད་ཀྱང་བརྗོད་མི་ནུས་ཞེས་གསུངས་པ་ལྟར་ཞིང་འདིར་མྱ་ངན་ལས་འདས་པའི་ཚུལ་བསྟན་པ་དང་མཉམ་དུ་ཞིང་ཁམས་ལ་ལ་ལར་སྐུ་བལྟམས་པ་དང་ལ་ལར་ཆོས་ཀྱི་འཁོར་ལོ་བསྐོར་བ་སོགས་དུས་གཅིག་ཏུ་མིག་འཕྲུལ་བ་བཞིན་དུ་སྟོན་ཅིང། གདུལ་བྱའི་ལས་དང་བསམ་པའི་དབང་གིས་སྤྲུལ་པ་སྣ་ཚོགས་སྟོན་པ་ནི་ཡབ་སྲས་མཇལ་བའི་མདོ་ལས་བརྒྱ་བྱིན་ཚངས་པའི་ཆ་བྱད་དང་ལ་ལར་བདུད་ཀྱི་ཆ་བྱད་ཀྱིས་སེམས་ཅན་རྣམས་ཀྱི་དོན་མཛད་ཚུལ་འཇིག་རྟེན་རྣམས་འཇིག་རྟེན་རྣམས་ཀྱིས་རྟོགས་མི་ནུས་བུད་མེད་ཆ་བྱད་སྤྱོད་པ་མཛད། བུད་མེད་ཆ་བྱད་སྤྱོད་པ་མཛད་དུད་འགྲོའི་སྐྱེ་གནས། དུད་འགྲོའི་སྐྱེ་གནས་ན་ཡང་བདོག་འདོད་ཆགས་མེད་ནའང་ཆགས་པའི་ཚུལ། འཇིགས་པ་མེད་ནའང་འཇིགས་པ་ལྟར། རྨོངས་པ་མེད་པའི་ཚུལ་དེ་ནི། སྨྱོན་པ་མ་ལགས་སྨྱོན་པའི་ཚུལ་ཞ་བོ་མ་ལགས་ཞ་བོའི་ཚུལ་རྣམ་པར་འཕྲུལ་པ་སྣ་ཚོགས་ཀྱིས་སེམས་ཅན་རྣམས་ནི་འདུལ་བར་མཛད་ཞེས་སོ། དེ་ལྟར་སྤྲུལ་པ་མཐའ་ཡས་པ་མཛད་པ་རྣམས་ཀྱི་ནང་ནས་མཆོག་ཏུ་གྱུར་པ་ནི་མཆོག་གི་སྤྲུལ་སྐུའི་མཛད་པ་ཡིན་ལ། དེ་ནི་བདག་ཅག་གི་སྟོན་པ་ཐུགས་རྗེ་ཅན་དེ་ཉིད་ལྟ་བུ་མཚན་དཔེས་སྤྲས་པའི་སྐུ་སྐྱེ་མེད་ཡིད་བརྟན་གྱི་དངོས་མིང་མཛད་པ་དགེ་སློང་གི་གཟུགས་ཀྱིས་ཆོས་ཀྱི་འཁོར་ལོ་བསྐུལ་བས་དེ་ཡིད་ལ་བདག་ཅག་ཐ་མལ་པ་རྣམས་ཀྱིས་མཚན་དཔེ་ཡིས་སྤྲས་པའི་སྐུ་དེ་དངོས་སུ་མཐོང་བའི་སྐལ་བ་མེད་ཀྱང་དེ་དང་མཛད་པ་མཚུངས་པ་ངུར་སྨྲིག་འཛིན་པའི་དགེ་སློང་གི་གཟུགས་སུ་བསྟན་ཏེ། གདམས་ངག་འདོམས་པར་མཛད་པས་ན་བཀའ་དྲིན་མཚུངས་པ་མེད་པར་བལྟས་ཏེ་ཕྱག་འཚལ་བ་ཡིན་ལ་དེ་མ་ཟད་རྒྱལ་བ་རྣམས་བླ་མའི་སྐུ་ལ་བཞུགས་ཏེ་ཕྱག་འཚལ་བ་དང་མཆོད་པའི་ཞིང་མཛད་པ་ཡིན་པ་ནི་འཇམ་དཔལ་ཞལ་ལུང་ལས་དེ་ཡི་དོན་ལྡན་འགའ་ཞིག་ལ་ང་ཉིད་དེ་ཡི་ལུས་གནས་ཏེ་སྒྲུབ་པོ་མཆོད་པ་ལེན་པ་ཞེས་གསུངས་སོ། སྡོམ་འབྱུང་ལ་སོགས་པའི་རྒྱུད་མང་པོ། མང་པོ་ཡང་དེ་བཞིན་དུ་གསུངས་སོ། རྒྱལ་བ་གཅིག་གཉིས་བླ་མའི་རྣམ་པར་བྱོན་པ་ཙམ་མིན་པར་ཕྱོགས་བཅུའི་ཞིང་རབ་འབྱམས་ན་བཞུགས་པའི་རྒྱལ་བ་ཐམས་ཅད་ཀྱི་ཡེ་ཤེས་གཅིག་ཏུ་བསྡུས་ནས། བླ་མའི་གཟུགས་སུ་བསྟན་པ་ཡང་གསུངས་ཏེ། དཔལ་གསང་བ་འདུས་པའི་རྩ་རྒྱུད་ལེའུ་བཅུ་བདུན་པ་ལས་དེ་ནས་དེ་བཞིན་གཤེགས་པ་མི་བསྐྱོད་པ་དང་དེ་བཞིན་གཤེགས་པ་དཀོན་མཆོག་དཔལ་དང་དེ་བཞིན་གཤེགས་པ། འོད་དཔག་མེད་དང་དེ་བཞིན་གཤེགས་པ་གདོན་མི་ཟ་བར་གྲུབ་པ་དང་དེ་བཞིན་གཤེགས་པ་རྣམ་པར་སྣང་མཛད་རྣམས།

སྐྱབས་འགྲེལ་ཏེ་དེ་བཞིན་གཤེགས་པ་ཐམས་ཅད་ཀྱི་སྐུ་དང་གསུང་དང་ཐུགས་ཀྱི་དངོས་གྲུབ་རྣམས་ཅི་ལ་གནས་དེ་བཞིན་གཤེགས་པ་ཐམས་ཅད་ཀྱིས་བཀའ་སྩལ་པ་སྐུ་གསུམ། སྐུ་གསུམ་གསང་བའི་སྐུ་དང་གསུང་དང་ཐུགས་དང་རྡོ་རྗེ་སློབ་དཔོན་གྱི་ལུས་དང་ངག་དང་སེམས་རྡོ་རྗེ་ལ་གནས་སོ་ཞེས་གསུངས་པ་ལྟར་རོ། འོ་དེ་བླ་མ་སྤྲུལ་པའི་སྐུ་ལ་བལྟས་ནས་ཕྱག་འཚལ་བ་དེ། ད་སྤྲུལ་པའི་སྐུ་ཟེར་མཁན་དེ་ག་འདྲ་ཅིག་ལ་ཟེར་གི་རེད་ཟེར་ན་དཔེར་ན། རྒྱུད་བླ་མ་ལས་གསུངས་པ་དེ་ནང་བཞིན་བྱས་བྱས་ནས། བདག་ཅག་གི་སྟོང་པ་ཤར་ཕྱོགས་ཐུབ་པ་དེ་ནི་གཞན་འདིར་མྱ་ངན་ལས་འདས་པའི་སྐུ་དེ། མྱ་ངན་ལས་འདས་པའི་ཚུལ་བསྟན་པ་ཡིན་ནོ། ཇི་སྟེ་ཅི་ཁང་གཞན་དུ་ཡང་རྒ་ཤི་རྒ་ཤི་ལ་ནི་སྐུ་སྟོང་པའི་མཛད་པ་མཛད་པ། རྒ་ཤི་རྒ་ཤི་ལ་ཆོས་ཀྱི་འཁོར་ལོ་སྐུ་ཡི་མཛད་པ་མཛད་པ། རྒ་ཤི་རྒ་ཤི་ལ་དཀའ་བ་སྤྱོད་པའི་མཛད་པ་མཛད་པ་དེ་འདྲ་ཡང་ནི་མཛད་པ་སྨོན་པ་སྣ་ཚོགས་ཀྱི་བར་དུ་ཅི་ཆ་དུ་སྟོན་ནས་བཞུགས་སྒོ་རེ། སྤྲུལ་སྐུ་སྤྲུལ་སྐུ་ཟེར་ཏེ་དེ་འདྲ་རེད་པ་ཞིང་ཚང་མ་ཐམས་ཅད་ལ་བྱོན་བྱས་ནས་ཨ་ནི་འགའ་ཞིག་ལ་སྐུ་བལྟམས་པ་དང་འགའ་ཞིག་ལ་མྱ་ངན་ལས་འདས་པའི་མཛད་པ་ལ་སོགས་པ་རྣམ་པ་སྣ་ཚོགས་ཅིག་སྟོན་གྱི་ཡོད་རེད་པ། ད་མཛད་པ་བཅུ་གཉིས་ཡིན་ན་ནི་གཙོ་བོ་དེ་ག་རེ་རེད་ཟེར་ན་ནི་ཆོས་སྟོན་པའི་མཛད་པ་ཟེར་མཁན་དེ་རེད། ད་གཙོ་བོ་མཛད་པ་བཅུ་གཉིས་དེ་ང་རང་ཚོ་གྲངས་ཀ་བྱས་ན་རྒྱུད་བླ་མ་ལ་དེ་གསུངས་འདུག་བ། ཐུགས་རྗེ་ཆེན་པོས་འཇིག་རྟེན་མཁྱེན་འཇིག་རྟེན་ཀུན་ལ་གཟིགས་ནས་ནི། སངས་རྒྱས་ཐུགས་རྗེ་ཆེན་པོ་དེ་ཡིན་ན་འཇིག་རྟེན་མ་ལུས་པ་ཚང་མ་ཐམས་ཅད་གཟིགས་གཟིགས་པ་བྱས་བཞུགས་ཀྱི་ཡོད་རེད། ཆོས་ཀྱི་སྐུ་ལས་མི་གཡོ་བར་ཟེར། སངས་རྒྱས་དེ་ཡིན་ན་ཆོས་ཀྱི་སྐུ་ལས་དུས་རྟག་ཏུ་སྙོམས་པར་བཞག་བྱས་ནས་དེ་ལས་དུས་སྐད་ཅིག་གཡོ་བ་ཡོད་མ་རེད་དེ་ཕར་གཡོ་བྱས་ནས་གཞན་པ་ཅིག་ལ་འགྲོ་ས་ཡོད་མ་རེད་ཆོས་ཀྱི་སྐུ་ཁོ་རང་རང་གི་ངོ་བོ་ལ་བཞུགས་བསྡད་ཡོད་རེད། ཡིན་ནའང་དེ་ངོ་བོ་བཞུགས་བཞུགས་པའི་སྒོ་ནས་སྤྲུལ་པའི་རང་བཞིན་སྣ་ཚོགས་པར་བྱས་བྱས་ནས།

དགའ་བདེ་ནས་འཕོ་བ་བྱས་ནས་ཡང་སྒྱུ་མ་ལྷ་མཛེས་ཀྱི་ལྷུམས་སུ་ཞུགས་ནས། དེ་ནས་ལྕི་བ་ལེགས་པའི་ཚུལ་སྟོན་པར། དགའ་བདེ་གནས་ནས་འཕོ་བ་དང། ལྷོ་སུ་རྒྱུན་དུ་གཏམས་པ་དང། ལྷོ་སུ་རྒྱུ་བ་སེང་ནི་མ་ཡི་མངལ་དུ་ལྷུམས་སུ་རྒྱུ་བ། གཏམས་པ་སེང་སྟེ་སྐུ་གཏམས་པ། ད་བུ་མ་བཙས་ཡེར་བ་བུ་མ་བཙས་ཡེར་ལྷུམས། སྐུ་གཏོང་པ་བྱེད། སུ་ཡི་གནས་ལ་མཁས་པ་དང། གཞོན་ནུ་རོ་བཙས་བཙས་པའི་མཛེས་པ་སེང་ཞེས་ཡོར་བ། སུ་ཡི་ཐང་ཆེན་ལ་མཁས་པ།

བཙུན་མོ་དེ། གྲགས་འཛིན་མ་ལ་སོགས་པ། གྲགས་འཛིན་མ་དང་ས་འཚོ་མ་ལ་སོགས་པ་བཞེས་བྱས་ནས། བཙུན་མོ་ལྔ་བརྒྱ་བྱས་ནས་ཡུལ་གྱི་རྒྱལ་པོའི་དཀྱིལ་བྱས་ནས་དགུང་ལོ་ཉི་ཤུ་རྩ་དགུ་བཞེས་བར་དུ་བཞུགས་པ་རེད་པ། ངེས་འབྱུང་བསྐུལ་བ་བྱས་པ་དང་བསྲེ། ངེས་འབྱུང་བསྲེ་བས་དེ། རྒྱལ་སྲིད་སྤོང་བྱས་ནས་རབ་ཏུ་བྱུང་བའི་མཛད་པ་མཛད་པ།

ད་ལོ་དྲུག་དཀའ་བ་སྤྱད་ནས་ཡར་ལངས་ཚར་སོང་ན་དེ་ནི་བྱང་ཆུབ་སྙིང་པོ་ལ་གཤེགས་པ་ཟེར། བྱང་ཆུབ་ཀྱི་ཤིང་དྲུང་དུ་ཕར་ཕེབས་ནས། བྱང་ཆུབ་ཀྱི་ཤིང་དྲུང་དུ་ཕེབས་ཁ་ལ་ཁ་དེ་ནས། བུ་མོ་ལེགས་སྐྱེས་མ་ལ་སོགས་པ་དེ་ནི་ཞིང་པའི་བུ་མོ་འདི་དག་གིས་བ་ལྔ་བརྒྱ་ཀྱི། བ་དམར་པོ་ལྔ་བརྒྱ་ཀྱི་འོ་མ་བཅུད་དེ་བསྡུས་བྱས་ནི་ཕེབས་ནས་ནི་གཞི་ནས་སྐུ་གཟུགས་དེ་ཤ་སྦྲམ་དུ་ཡར་བསྐྱིལ་ནས། གཞི་ནས་ཡར་སོས་དེ་ནས་བྱུང་བ་རེད་པ། ཧོ་དེ།

བྱམས་པའི་ཏིང་ངེ་འཛིན་ལ་སྙོམས་པར་བཞག་དེ་ཀ་ལ་བདུད་ཀྱི་སྲོག་ཆགས་བྱེ་བ་མང་པོ་བས་མཚོན་ཆ་ཆར་པ་ཕབ་ན་ཡང་བོག་བར་དོའི་ས་མ་ཐག་ཅིང་མེ་ཏོག་གི་ཆར་པ་ལ་འགྱུར་བྱས་ནས། མེ་ཏོག་གི་ཆར་པ་ལ་འགྱུར་འགྲོ་ཡང། བདུད་སྡེ་འཇོམས་དུ་འོད་གསལ་ཐིང་དགོད། ཨོ་དེ་ནི། ས་ག་ཟླ་བ་ཚེས་པ་བཅོ་ལྔ་ཉིན་ག་ཐོ་རངས་གི་དུས་སུ་དེ་ནི་མངོན་པར་རྫོགས་པར་སངས་རྒྱས་པའི་མཛད་པ་དེ་མཛད། སངས་རྒྱས་རྩ་བའི་གདུལ་བྱ་ལ་ཆོས་ཀྱི་འཁོར་ལོ། ཆོས་ཀྱི་འཁོར་ལོ་རིམ་པ་གསུམ་བར་དུ་བསྐོར་བྱས་ནི། མཐར་རྩྭ་མཆོག་གྲོང་དུ་མྱ་ངན་ལས་འདས་པའི་མཛད་པ་མཛད་པ་རེད་པ། མྱ་ངན་ལས་འདས་པ་སྲིད་རྩེའི་ནང་སྲིད་དུ་དབང། ཡོངས་སུ་མ་དག་ཞིང་རྣམས་སུ་སྲིད་པ་ཇི་སྲིད་གནས་པར་སྟོན། འོ་དེ་ལྟ་བུའི་འཛམ་བུ་གླིང་དེ་ནི་ལ་ནི་མཛད་པ་བཅུ་གཉིས་ཀྱི་ཚུལ་སྟོན་པ་དེ་ནང་བཞིན་བྱས་བྱས་ནི། འཇིག་རྟེན་གྱི་ཁམས་གཞན་མ་བྱེ་བ་ཕྲག་བརྒྱ་ཚང་མ་ཐམས་ཅད་ལ་ནི་འགའ་ཤས་འགའ་ཤས་ལ་སྐུ་བལྟམས་པའི་མཛད་པ་མཛད་ཀྱི། འགའ་ཤས་འགའ་ཤས་ལ་ནི་ལྷུམས་སུ་ཞུགས་པའི་མཛད་པ་མཛད་ཀྱི། འགའ་ཤས་འགའ་ཤས་ལ་གཞོན་ནུ་རོལ་རྩེད་རྩེ་བའི་མཛད་པ་མཛད་ཀྱི། རྒ་ཤི་ལ་ནི།

བུད་མེད་ཆ་བྱད་སྤྱོད་པ་མཛད་ཟེར་ཏེ་བུད་མེད་ཆ་ལུགས་མཛད་བྱས་ནས་སེམས་ཅན་གྱི་དོན་བྱེད་ཀ་ཕེབས་གོ། དུད་འགྲོ་ཡི་སྐྱེ་གནས་ན་གདའ་ཟེར་འགའ་ཤས་འགའ་ཤས་ཡས་ནས་དུད་འགྲོའི་དུད་འགྲོའི་སྐྱེ་བ་དུད་འགྲོ་གི་རྣམ་པ་བསྟན་བྱས་ནས་ནི་ཕེབས་ཕེབས་འདི་འདྲ་ཡོད་རེད་ཟེར་ཨ་ནི། རི་དྭགས་རུ་རུ་ཡི་རྣམ་པ་བསྟན་མཁན་འདི་འདྲ་ཡོད་རེད་པ་ཀྱང་འདི་དེའི་རི་དྭགས་རུ་རུ་ཡི་རྣམ་པ་བསྟན་པ་དང། རི་བོང་གི་རྣམ་པ་བསྟན་པ་དང། གླང་པོ་ཆེའི་རྣམ་པ་བསྟན་པ་དང། སེང་གེ་གི་རྣམ་པ་བསྟན་པ་དང། ཨོ་དེ་ཚོ་སྒང་ཁ་སངས་རྒྱས་ཀྱི་སྤྲུལ་པ་རེད་དེ།

ཚོང་དཔོན་གྱི་ཆུང་མ་དེ་དང་ཚེམ་པོ་གཉིས་པོ་དེ་ཁོ་གཉིས་ཁ་ཐུག་བྱས་ནས་ཁོ་གཉིས་ལུས་ཀྱི་འབྲེལ་བ་བྱས་ནས་བཟའ་ཚང་འདྲ་མོ་བྱས་བྱས་ནས་བསྡད་ཡིན་པས། འདི་ལྟའི་སྒང་ལ་ཁོ་གཉིས་ཚོང་དཔོན་དེ་ཐག་རིང་པོ་འགྲོ་བ་ཡིན་ཙང་ཡོང་གི་མ་རེད་བསམ་ས་འདྲ་མོ་དྲན་དུས་དེ་ཐོག་ཅག་གོ་ཅག་ཚོང་དཔོན་དེ་ཡིན་ནས་དགོང་དག་ཅིག་མཚན་གུང་ལ་ཡོང་ཡིན་པས། ཡོང་དུས་སྒང་ལ་ཁོ་གཉིས་ཞེད་བྱས་ནས་ཞེད་བྱས་ནས་ནི། སྦས་ས་མ་རག་བྱས་ཚོང་དཔོན་དེ་མི་ཚོང་དེ་ཆེན་པོ་ཡིན་ཙང་སྒམ་མང་པོ་ཞིག་བྱས་ཡོད་པ་ཁྱེད་ད་ནི་དགོངས་སྟོང་པ་ཅན་ལ་སྐྱོལ་ཅིག་ན་སྒོ་ལྕགས་བརྒྱད་ཅིག་ན་ལྕགས་ལ་ཁད་དེ་ནི་རྩི་བཞག་ཡིན་པས། སྒོ་ཆང་དེ་ནི་ལ་ལྕགས་ལ་ཁད་དེ་ནི་རྩི་བཞག་ཡིན། རྩི་བཞག་ནས་ནི་ཚོང་པའི་ནང་ལ་ལས་ཀྱི་རུ་བ་དེ་དགོངས་ཟླ་དེ་ཚོང་པའི་ནང་ལ་ལས། དེ་བྱས་ཏེ་དེ་གཉིས་ཀ་དེ་ཚི་པ་བཅུ་ལྔ་ཟླ་བ་བཞག་ཅིང་ཚི་པ་བཅུ་ལྔ་ཟླ་བ་བཞག་ནས་རྐུན་མ་ཚོང་པའི་དེ་ལྕགས་ལ་ཧྲིལ་པོ་ཅིག་ཁད་ཡོད་ཀྱི་རེད་གསུངས་ན་རྐུན་མ་ཤོ་ཁ་ཅིག་ཡིན་པས་རྐུན་མ་ཤོ་ཁ་ཅིག་མེད་ཚང་དེ་ནི་ལ་རྐུན་མ་ཀོ་ཁ་ཡིན་ནི་ཚེ་ན་ཀོ་ཡོང།

བཅོམ་ལྡན་འདས་ལ་གསོལ་བ་བཏབ་ཡིན། བཅོམ་ལྡན་འདས་ལ་གསོལ་བ་བཏབ་སྟེ་བསྐོར་བ་བཅོམ་ལྡན་འདས་ཀྱིས་དེ་མ་ཐག་པར་ལམ་སང་ལྷ་དབང་ཕྱུག་ཆེན་པོ་དངོས་སུ་བྱེད་ཅིང་ནི་ཁོ་ཚོ་ལ་ཞབས་བསྟེགས་ཀྱིས་ནི་ཕེབས། ཡང་ནི་ཁོ་ཚོ་དགའ་ཐག་ཀྱང་ཆོད་ཅིང་ནི། ད་ང་རང་ཚོའི་ལྷ་དབང་ཕྱུག་ཆེན་པོ་དངོས་སུ་ཞལ་གཟིགས་སོང་ངོ། ཞེས་པས་དགའ་ནས་ད་ལྟར་མི་དེ་མཆོད་པ་ཕུལ་གྱིས་ཤིག་ཟེར། ཡང་ནི་ལྷ་དབང་ཕྱུག་དེ་ཀྱིས་སྤྲུལ་པར་བསྟོད་རོགས་ལྷ་དབང་ཕྱུག་དེ་ཀྱིས་ད་རེས་མི་གསོན་པོ་དེ་ང་ལ་ཕུལ་ན། ཁྱོད་རང་ཚོ་དང་ཕན་ཡོན་དེ་ལས་རྒྱ་ཆེར་ཡོད་པ་རེད། བསད་བྱས་ནས་ཕུལ་བ་ལས་ཀྱང་ང་ལ་གསོན་པོ་ཁོ་རང་ཁྱོད་ཕར་ཕུལ་གྱི་ཡིན་ན་ད་ནི་ཁྱོད་རང་ཚོ་ལ་ཚོགས་བསགས་སྒྲིབ་སྦྱང་ཞེ་པོ་གཅིག་ཡོང་གི་རེད་ཟེར་ནས་བཅོམ་ལྡན་འདས་ལྷ་དབང་ཕྱུག་དེ་གསུངས་བྱས་ནས། ཧའེ་ཁོ་རང་ཚོ་ཡང་དེ་དགའ་ཅིང་ལྷ་དབང་ཕྱུག་རང་རེད་བསམ་གྱི་རེད་མ་གཏོགས་སངས་རྒྱས་སྤྲུལ་པ་རེད་གསུངས་སོ་གྲུབ་མཐའི་ངོར་བ་ད་ནི་དེ་མི་དེ་ཡང་ཕུལ། མི་དེ་ཡང་ཕུལ་བྱས་ནས་ལྷ་དབང་ཕྱུག་ཆེན་པོས་ཁྲིད་ཕྱིན་བྱས་ནས་ཁྲིད་བྱས་ནས་ཐག་རིང་པོ་ཁོ་ཚོས་མ་མཐོང་ས་ལ་དེ་ཁོ་ལ་དེ་མིན་བྱས་ནས་ཁོ་ལ་ཆོས་བསྟན་བྱས།

རྗེ་བཙུན་བླ་མའི་ཞབས་ལ་ཕྱག་འཚལ་ལོ་ཞེས་གསུངས་ཏེ། དེ་ལ་ཆོས་ཀྱི་སྐུ་ལ་ངོ་བོ་ཉིད་ཀྱི་སྐུ་དང་ཡེ་ཤེས་ཆོས་སྐུ་གཉིས་སུ་ཡོད་ཅིང། ཆོས་སྐུ་ཟེར་མཁན་དེ་ནི་འདུས་བྱས་གཅིག་དང་འདུས་མ་བྱས་ཟེར་གཉིས་ཡོད། ཆོས་ཀྱི་སྐུ་ཟེར་ཏེ། འདུས་བྱས་དེ་ག་རེ་རེད་ཟེར་ན་ཡེ་ཤེས་ཆོས་སྐུ་ཟེར། འདུས་མ་བྱས་ཟེར་མཁན་དེ། ངོ་བོ་ཉིད་སྐུ་ཟེར་ཏེ། འོ་དེ་གཉིས་ཀ་ནི་ཆོས་ཀྱི་སྐུ་ཟེར་གི་རེད་ཡེ་ཤེས་ཆོས་སྐུ་དེ་ཆོས་ཀྱི་སྐུ་རེད། ངོ་བོ་ཉིད་སྐུ་དེ་ཆོས་ཀྱི་སྐུ་རེད། འོ་བླ་མ་དེ་ལྟ་བུ་དེ་ནི་རྣམ་པ་བསྟན་ནས་ཕེབས་པ་རེད་ཟེར་དེ། ཉེས་ཀུན་བག་ཆགས་བཅས་པ་དྲུངས་ཕྱུང་ཞིང་ཟེར་ཏེ་ཉེས་ཀུན་ཟེར་ཏེ་ཉེས་པ་ཉེས་པ་ཀུན་ཟེར། ཉེས་པ་ཀུན་ཟེར་ཤེས་སྒྲིབ་དང་སྒྲིབ་པ་ཉོན་མོངས་པའི་སྒྲིབ་པ་དང་ཤེས་བྱའི་སྒྲིབ་པ། དེའི་བག་ཆགས་དང་བཅས་པ་རེད་ཟེར། ཉོན་མོངས་པའི་སྒྲིབ་པ་མངོན་གྱུར་ཙམ་ཞིག་སྤོང་བ་མ་ཡིན་པར་བག་ཆགས་སྤངས་པ་རེད་ཟེར།

དཔག་མེད་ཡོན་ཏན་རིན་ཆེན་ཚོགས་ཀྱི་གཏེར། ཕན་བདེ་མ་ལུས་འབྱུང་བའི་སྒོ་གཅིག་པུ། གདུལ་བྱ་ལ་ཕན་པ་དང་བདེ་བ་མ་ལུས་པ་གང་ནས་འབྱུང་བའི་གཞི་གཅིག་པུ་དེ་ཡིན་ན་སངས་རྒྱས་རེད་བ། སངས་རྒྱས་ཟེར་མཁན་དེ། གཞི་རྩ་མཐར་ཐུག་པ་རེད། འོ་སངས་རྒྱས་ཀྱི་གཞི་རྩ་མཐར་ཐུག་པ་དེ་ཆོས་སྐུ་ཟེར་མཁན་དེ། ཆོས་སྐུ་ཟེར་མཁན་དེ་ད་སངས་རྒྱས་སྐུ་ཡི་ནང་ནས་མཆོག་ཏུ་གྱུར་པ་དེ་རེད་བ། སྒོ་གཅིག་པུ། རྗེ་བཙུན་བླ་མའི་ཞབས་ལ་ཕྱག་འཚལ་ལོ། འོ་དེ་འདྲ་བའི་བླ་མའི་ཆོས་ཀྱི་སྐུ་ལ་བལྟས་ཀྱིན། བླ་མའི་ཆོས་ཀྱི་སྐུ་ལ་བལྟས་ཟེར་མཁན་དེ་ངོ་བོ་ཉིད་སྐུ་དང་ཡེ་ཤེས་ཆོས་སྐུ་ལ་བལྟས་ཀྱིན་ཕྱག་འཚལ་བ་དེ་རེད། ད་ང་ཚོ་ཡེ་ཤེས་ཆོས་སྐུ་དང་ངོ་བོ་ཉིད་སྐུ་ཚོ་སངས་རྒྱས་ནང་ཕན་ཚུན་མ་གཏོགས། བྱང་ཆུབ་སེམས་དཔའ་ས་ལ་གནས་པ་དེ་ཚོས་མཇལ་སྐལ་བ་ཡོད་མ་རེད། ཡིན་ན་ཡང་སངས་རྒྱས་ཀྱི་ཕྲིན་ལས་ཟེར་མཁན་དེ་ཇི་དེའི་ཁོངས་སུ་འདུ་བ་རེད་བ། སངས་རྒྱས་ཀྱི་ཕྲིན་ལས་དེ་གང་ལས་འབྱུང་ས་ཀྱི་ཡེ་ཤེས་དེ་ཡིན་ན་ཆོས་ཀྱི་སྐུ་ལས་འབྱུང་བ་རེད། ངོ་བོ་ཉིད་སྐུ་དང་ཡེ་ཤེས་ཆོས་སྐུ་ལས་འབྱུང་བ་གཅིག་རེད། འོ་དེ་ཡིན་ཙང་ནས་དཔག་མེད་ཀྱི་ཡོན་ཏན་མ་ལུས་པ་སྟེར་མཁན་དེ་ཡིན་ན་ཡེ་ཤེས་ཆོས་སྐུ་དང་ངོ་བོ་ཉིད་སྐུ་དེ་རེད་ཟེར་ཆོས་ཀྱི་སྐུ་ཟེར་མཁན་དེ་རེད། ཨོ་བླ་མ་དེ་ཡང་དེའི་བདག་ཉིད་རེད་ཟེར་ནས་དེ་ལ་ཕྱག་འཚལ། ཞེས་གསུངས་ཏེ། དེ་ལ་ཆོས་ཀྱི་སྐུ་ལ་ངོ་བོ་ཉིད་སྐུ་དང་ཡེ་ཤེས་ཆོས་སྐུ་གཉིས་སུ་ཡོད་ཅིང། ངོ་བོ་ཉིད་སྐུ་ནི་སྒྲིབ་གཉིས་ཀྱི་ཉེས་པ་བག་ཆགས་དང་བཅས་པ་སྤངས་པའི་དབྱིངས་མཐར་ཐུག་དེ་ཡིན་ཞིང། ཡེ་ཤེས་ཆོས་སྐུ་ནི་བདེན་གཉིས་ཀྱི་གནས་ལུགས་གཟིགས་པ་མཐར་ཐུག་པ་ཞིག་ཡིན་ལ། དེ་ནི་ཡོན་ཏན་ཐམས་ཅད་ཀྱི་གཏེར་དུ་གྱུར་པ་དང་ཕན་བདེ་མ་ལུས་པའི་འབྱུང་གནས་ཡིན་ནོ། དེ་ཡང་ལུས་ཅན་ཀུན་ལ་ཕན་པ་དང་བདེ་བ་ཇི་སྙེད་ཅིག་འབྱུང་བ་ཐམས་ཅད་སངས་རྒྱས་ཀྱི་ཕྲིན་ལས་ཁོ་ན་ཡིན་ཞེས། ང་ཚོ་རྗེ་བཙུན་གྱི་ཁང་ནང་ཕན་པ་བྱུང་མ་ཐག་བདེ་བ་བྱུང་བ་ཚང་མ་སངས་རྒྱས་སངས་རྒྱས་ཀྱི་ཕྲིན་ལས་ཞིང་དེ་རེད། སངས་རྒྱས་ཀྱི་ཕྲིན་ལས་ཁོ་ན་ཡིན་ཞིང། སངས་རྒྱས་ཀྱི་ཕྲིན་ལས་ཐམས་ཅད་དེ་ན་བྱེད་པ་པོ་ནི་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ཡིན་པ་ཡོངས་སུ་གྲགས་པ་ལྟར་ཡིན་ལ། རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ཡོན་ཏན་གྱི་རྟེན་ཡིན་པ་ནི་ཤེར་ཕྱིན་གྱི་མདོ་ལས་རྒྱ་ཆེར་བསྔགས་པ་ལྟར་རོ། བླ་མའི་སྐུ་དེ་ཉིད་ཀྱི། བདག་ཉིད་དུ་བལྟ་བ་ནི་འབྲས་བུའི་སྐབས་སུ་ཤ་རུ་རྡོ་རྗེ་ཟེར་ནས། ཡེ་ཤེས་རང་སྣང་ལས་སྤྲུལ་པའི་སྐུ་དང་ཐུགས་ངོ་བོ་གཅིག་ཏུ་ཡོད་པར་གསུངས་ལ། ཚུལ་དེ་ནི་ཤིན་ཏུ། ཤིན་ཏུ་རྟོགས་དཀའ་བའི་གསང་བའི་གནས་མཐར་ཐུག་པ་ཡིན་ཏེ། གསང་བའི་གནས་མཐར་ཐུག་པ་ཡིན་ཟེར་དེ་ད་ང་རང་ཚོ་སངས་རྒྱས་ཀྱི་གོ་འཕང་ཐོབ་པ་དེ་ཡིན་ཟེར་ན་སྐུ་ཐུགས་ཟུང་དུ་འཇུག་པ་ཟེར་དེ་ཧ་ཅང་རྟོགས་ཁག་བ་ཞིག་རེད། ང་རང་ཚོ་བློ་ལ་འཆར་རྒྱུ་ཡོད་པ་ཞིག་མ་རེད་དེ་ཧ་ཅང་མཐར་ཐུག་པ་ཞིག་རེད། འོ་དེའི་དོན་ད་དེ་ཤེས་དགོས་རེད་གསུངས་པས། དེའི་གནད་མཐའ་དག་པར་རྟོགས་པ་ལ་རིམ་པ་ལྔ་པའི་ཟུང་འཇུག་གི་གནད་རྣམས་རྟོགས་དགོས་ཤིང་ཟེར། རིམ་པ་ལྔའི་ནང་ནས་རིམ་པ་ལྔ་པ་དེའི་ཟུང་འཇུག་གི་སྐུ་ཟེར་དེ་རྟོགས་དགོས་རེད། དེ་རྟོགས་པ་ལ་རིམ་པ་གསུམ་པའི་སྒྱུ་ལུས་དང། བཞི་པའི་འོད་གསལ་གྱི་གནད་རྣམས་རྟོགས་དགོས་ཏེ། དེ་དག་ནི་ཤིན་ཏུ་རྟོགས་པར་དཀའ་བས་གསང་བའི་གནས་མཐར་ཐུག་པར་སྣང་ངོ། ཆོས་ཀྱི་སྐུ་ཡི་བདག་ཉིད་དུ་བལྟ་བ་ནི་ཤེར་ཕྱིན་གྱི་མདོ་ལས་ཀྱང་གསུངས་ཏེ། རྡོ་རྗེ་གཅོད་པ་ལས། གང་དག་ང་ལ་གཟུགས་སུ་མཐོང་གང་དག་ང་ལ་སྒྲར་ཤེས་པ་ལོག་པའི་ལམ་ལ་ཞུགས་པ་སྟེ་སྐྱེ་བོ་དེ་དག་ང་མི་མཐོང་སངས་རྒྱས་རྣམས་ནི་ཆོས་ཉིད་བལྟ་འདྲེན་པ་རྣམས་ཀྱི་ཆོས་ཀྱི་སྐུ་ཆོས་ཉིད་ཤེས་པར་བྱ་བྱ་མིན་པས། རྡོ་རྗེ་གཅོད་པ་ལས་དེ་འདྲ་ཡོད་རེ་བ། དེ་ནི་རྣམ་པར་ཤེས་མི་ནུས་ཞེས་གསུངས་པ་ལྟར་རོ། གང་དག་ང་ལ་གཟུགས་སུ་བལྟ་ཟེར་སངས་རྒྱས་ལ་ནི་གཟུགས་སྐུ་ཅིག་ལྟ་མཁན་ཚོ། སངས་རྒྱས་ལ་སྒྲ་ཡི་ངོ་བོར་ལྟ་མཁན་ཚོ་ཟེར། དེ་དག་ཐམས་ཅད་ཀྱི་སྔར་སངས་རྒྱས་ཀྱི་ངོ་བོ་མཇལ་གྱི་ཡོད་མ་རེད། སངས་རྒྱས་ངོ་བོ་དེ་ག་རེ་རེད་ཟེར་ན་ཆོས་ཀྱི་སྐུ་རེད་ཟེར་ནས་གསུངས་པ་རེད་པ། ཨོ་དེ། ག་རེ་ཟེར་དགོས་ཡིན་ན་བླ་མ་ཆོས་ཀྱི་སྐུ་ལ་བལྟས་ནས་ཕྱག་འཚལ་བ་དེ། བཞི་པ་མཆོག་གསུམ་མ་ལུས་པ་འདུས་པའི་བདག་ཉིད་ལ་བལྟས་ནས་དེའི་སྒོ་ནས་བསྟོད་ཅིང་ཕྱག་འཚལ་བ། ད་བླ་མ་འདི་མཆོག་གསུམ་མ་ལུས་པ་ཟེར་དེ་སངས་རྒྱས་ཟེར་ན་ཨེ། བླ་མ་རེད་ཤག། ཆོས་ཟེར་ནའང་བླ་མ་རེད་ཤག། དགེ་འདུན་ཟེར་ནའང་བླ་མ་རེད་ཤག། བླ་མ་ཁོ་རང་ཨ་ནི་སངས་རྒྱས་དང་ཆོས་དང་དགེ་འདུན་གསུམ་ཀ་ཡི་ངོ་བོ་རེད་ཤག་ཟེར་ནས་དེ་ལ་བལྟས་ཀྱིས་ནི་ཕྱག་འཚལ་བ་སྟེ། བསྟོད་ཅིང་ཕྱག་འཚལ་བ་ནི། ལྷར་བཅས་སྟོན་པ་སངས་རྒྱས་ཀུན་གྱི་དངོས་བརྒྱད་ཁྲི་བཞི་སྟོང་དམ་ཆོས་འབྱུང་བའི་གནས། འཕགས་ཚོགས་ཀུན་གྱི་དབུས་ན་ལྷང་ངེ་བ་དྲིན་ཅན་བླ་མ་རྣམས་ལ་ཕྱག་འཚལ་ལོ་ཞེས་གསུངས་ཏེ། མཆོག་གསུམ་གྱི་བདག་ཉིད་དུ་བལྟ་བ་ནི་བཤད་རྒྱུད་རྡོ་རྗེ་ཕྲེང་བ་ལས་སངས་རྒྱས་དང་ཆོས་དགེ་འདུན་དང་བླ་མ་སྟོན་པ་སློབ་དཔོན་དང་རྡོ་རྗེ་མཆོག་ཏུ་སློབ་མ་ཡི་མཚན་ཉིད་ཐམས་ཅད་བསྡུས་པ་བསྡུས་པ་ནི། དྲི་མེད་སེམས་ནི་སངས་རྒྱས་འགྱུར། ཆོས་ནི་རབ་ཏུ་ཡང་དག་གསུངས་སྐུ་ནི་དགེ་འདུན་ཞེས་བྱ་སྟེ། འོ་དེ་བླ་མའི་སྐུ་དེ་ལ་ནི་སངས་རྒྱས་དང་ཆོས་དང་དགེ་འདུན་གསུམ་ག་ཚང་ཡོད་རེ། ག་རེ་ཟེར་ན་དྲི་མེད་ཀྱི་སའི་སེམས་ཉིད་དེ་སངས་རྒྱས་རེ། ཆོས་ནི་ངག་ཏུ་ཡང་དག་གསུངས་ཟེར་དེ་ངག་ཏུ་གསུངས་པའི་ངག་དེ་ཡིན་ན་ནི་ཆོས་རེ། བླ་མའི་སྐུ་ཡི་ཆ་ལུས་ལུས་པོ་དེ་ཡིན་ན་དགེ་འདུན་རེ། ཀུན་ནི་དགེ་འདུན་ཞེས་བྱ་སྟེ། བྱང་ཆུབ་སེམས་དཔའ་ཚོགས་ཀྱིས་ནི་ཞེས་གསལ་བར་གསུངས། བདེ་མཆོག་གི་བཤད་རྒྱུད་སྡོམ་འབྱུང་ལས་ཀྱང། བླ་མ་སངས་རྒྱས་བླ་མ་ཆོས་བླ་མ་དགེ་འདུན་དེ་བཞིན་ཏེ་སངས་རྒྱས་ཀུན་ཏུ་སྙོམས་འཇུག་པས་མཁའ་འགྲོ་མ་ཡི་དྲ་བ་སྡོམ། དེ་ཕྱིར་སངས་རྒྱས་གོ་འཕང་ནི་འདོད་པས་བླ་མ་མཉེས་པར་བྱ་ཞེས་གསུངས་སོ། གཞན་ཡང་སངས་རྒྱས་ཐམས་ཅད་འདུས་པའི་སྐུ་རྡོ་རྗེ་འཛིན་པའི་ངོ་བོ་ཉིད་དཀོན་མཆོག་གསུམ་གྱི་རྩ་བ་ནི་བླ་མ་རྣམས་ལ་ཕྱག་འཚལ་ལོ་ཞེས་པ་དང། བླ་མ་སངས་རྒྱས་བླ་མ་ཆོས་དེ་བཞིན་བླ་མ་དགེ་འདུན་ཏེ། ཀུན་གྱི་བྱེད་པོ་བླ་མ་སྟེ་བླ་མ་རྣམས་ལ་ཕྱག་འཚལ་ལོ་ཞེས་འབྱུང་བ་ལྟར་ཏེ་ཚིག་དེ་དག་ནི་འགྱུར་གྱི་ཁྱད་ཅུང་ཟད་མ་གཏོགས་རྒྱུད་ཉིད་ལས་འབྱུང་ངོ་ཞེས་གོང་ཀ་རྒྱུད་ཀྱི་ཚིག་རྒྱལ་བ་རྡོ་རྗེ་འཆང་རང་གིས་གསུངས་པ་ཤ་སྟག་རེད། བླ་མ་མཆོག་གསུམ་མ་ལུས་པའི་བདག་ཉིད་དུ་བལྟས་ཏེ་ཕྱག་འཚལ་བ་དེ་བྱས། ལྔ་པ་ཕྱོགས་བཅུའི་རྒྱལ་བ་སྲས་བཅས་ཐམས་ཅད་བླ་མའི་སྤྲུལ་པར་བལྟས་ཏེ་ཕྱག་ཡུལ་ཐམས་ཅད་ལ་ཕྱག་འཚལ་ཚུལ་ནི།

ང་ཉིད། རྡོ་རྗེ་བཞི་བློ་བཟང་ཆོས་ཀྱི་རྒྱལ་མཚན་གྱིས་ཀྱང། རབ་འབྱམས་རྒྱལ་བའི་དཀྱིལ་འཁོར་ཀུན་གྱི། ཁྱབ་བདག་དཔལ་ལྡན་རྡོ་རྗེ་སེམས་དཔའ། སྙིགས་དུས་མགོན་མེད་འགྲོ་བའི་དོན་དུ། སྙིགས་དུས་འགྲོ་མེད་མགོན་པའི་དོན་དུ། གང་འདུལ། གང་འདུལ་ཇི་བཞིན་ངུར་སྨྲིག་གར་གྱིས། རྣམ་རོལ་བཀའ་དྲིན་གསུམ་ལྡན་བླ་མ། ཞེས་རྒྱལ་བའི་དཀྱིལ་འཁོར་མ་ལུས་པ། བླ་མ་རྡོ་རྗེ་འཆང་གི་ངོ་བོར་གསུངས་པ་ལྟར་རོ། དེ་བཞིན་དུ་རྒྱུད་དང་གྲུབ་ཆེན་གྱི་གསུང་ལས་ཀྱང་མང་དུ་འབྱུང་ངོ། དེ་ལྟར་བླ་མ་ལྷ་ཚོགས་རྣམས་ལ་ཕྱག་འཚལ་བའི་ཚེ་ཇི་ལྟར་བྱ་བ་ནི་སྒོ་གསུམ་གུས་པ་ཆེན་པོས་ཕྱག་འཚལ་བ་སྟེ་དེ་ལ་ལུས་ཀྱི་ཕྱག་ནི་རང་གི་ལུས་ཞིང་གི་རྡུལ་ཕྲ་རབ་ཀྱི་གྲངས་དང་མཉམ་པར་སྤྲུལ་ནས། ལུས་ཐམས་ཅད་ས་ལ་ཕབ་སྟེ་ཞབས་མཐིལ་གཉིས་ལ་མགོ་གཏུགས་ཏེ་ཕྱག་འཚལ་བའོ། ང་རང་ཚོ་ད་ལྟ་དེའི་ཕྱག་འཚལ་བའི་ཡན་ལག་ཟེར་མཁན་དེ་རེད་པ། ཕྱག་འཚལ་བའི་ཡན་ལག་དེ་ཡིན་ན། ཕྱག་འཚལ་བའི་དེ་སྤྱིར་བརྐྱངས་ཕྱག་ཟེར་གྱི་ཡོད་རེད་པ་ལུས་ཐམས་ཅད་ས་ལ་ཕབ་པའི་ཕྱག་ཟེར་གྱི་འདུག་བ་དེ། ལུས་ཐམས་ཅད་ས་ལ་ཕབ་པའི་ཕྱག་ཟེར་མཁན་དེ་ལུས་ཀྱི་ཕྱག། དེའི་ནང་ནས་ང་རང་ཚོ་བརྐྱངས་ཕྱག་ཟེར་གྱི་རེད་པ། ངག་གི་ཕྱག་ནི་ལུས་དེ་རེ་རེས་ཀྱང་བླ་མ་ལྷ་ཚོགས་རྣམས་ཀྱི་སྐུ་གསུང་ཐུགས་ཀྱི་ཡོན་ཏན་མི་འདྲ་བ་རེ་རེ་བརྗོད་ཅིང་དབྱངས་ཀྱི་ང་རོས་གསོལ་འདེབས་ཀྱི་ཚིག་བརྗོད་པའོ། ངག་གི་ཆོས་ཕྱག་ཟེར་མཁན་དེ་བླ་མའི་ཡོན་ཏན་བརྗོད་པ་སྟེ། བླ་མའི་ཡོན་ཏན་བརྗོད་ནས་དད་པས་ཀུན་ནས་བསླངས་ནས་བླ་མའི་ཡོན་ཏན་བརྗོད་པ་སྟེ་ངག་གི་ཕྱག་ཟེར་མཁན་འདི། ཡིད་ཀྱི་ཕྱག་ནི་སྙིང་ཐག་པ་ནས་དད་གུས་བསྐྱེད་ཅིང་རེ་ས་གཞན་ན་མེད་པའི་བློ་གཏོད་འཆའ་བའོ། ཡིད་ཀྱི་ཕྱག་ཟེར་མཁན་འདི། ད་བཟང་སྤྱོད་ནང་ལ་ཡོད་རེད་པ་ཇི་སྙེད་སུ་དག་ཕྱོགས་བཅུའི་འཇིག་རྟེན་ན། ཟེར་དེ་ནས་མར་བྱས་ནས་དང་པོ། ཡིད་ཀྱི་ཕྱག། དེ་ནས། ག་རེ་ཟེར་བྱས་ན་ལུས་ཀྱི་ཕྱག་དེ་ནས་ངག་གི་ཕྱག་དེ་ཚོ། ཡང་ན་མགོ་མགོ་དེ་ན་ལུས་ངག་ཡིད་གསུམ་ལྷན་ཅིག་ཏུ་གཅིག་པའི་ཕྱག་སོགས་དེ་ཚོ་ཡོད་རེད་པ། ད་ལུས་ཀྱི་ཕྱག་ཟེར་བ་སུ་ཡིན་ཏེ་ང་རང་ཚོ་བརྐྱང་ཕྱག་ཡིན་ནའང་འདྲ་བསྐུམ་ཕྱག་ཡིན་ནའང་འདྲ་དེ་ཚོ་ཚང་མ་དོན་གྱི་ལུས་ཀྱི་ཕྱག། ད་བརྐྱང་ཕྱག་ཟེར་མཁན་དེ་རྡོ་རྗེ་སྡོང་པོ་བཀོད་པའི་མདོ་ལས་གསུངས་པ་རེད། གཞོན་ནུ་ནོར་བཟང་གི་ཕྱག་འཚལ་ཚུལ་དེ་ནི་ང་རང་ཚོ་ལུས་ཐམས་ཅད་ས་ལ་ཕབ་པའི་ཕྱག་ཟེར། ཨོ་དེ། གཞོན་ནུ་ནོར་བཟང་གི་ཕྱག་འཚལ་ཚུལ་དེ་ཡིན་པ་རེད། ཨ་ནི་རྗེས་མ་པཎ་ཆེན་ནཱ་རོ་པ་གིས་ད་ག་རང་ལག་ལེན་འཁྱེར་བྱས་ནས་པཎ་ཆེན་ནཱ་རོ་པ་གིས་ཕྱག་དེ་འཚལ་གནང་བ་རེད། བརྐྱང་ཕྱག་འཚལ་ཏེ། བརྐྱང་ཕྱག་ཟེར་མཁན་དེ་ལུས་ཐམས་ཅད་བརྐྱངས་ནས་ཕྱག་འཚལ། ཨ་བརྐྱང་ཕྱག་འཚལ་གྱི་ཁ་ཤས་ཁ་ཤས་ཀྱིས་ང་རང་ཚོ་ཡང་ཕྱག་འཚལ་ཚུལ་མི་ཤེས་པ་བྱས། ཕྱག་འཚལ་དགོས་པ་ཞིག་ལ་ཕྱག་འཚལ་མི་ཤེས་ན་ཨ་ནི་དེའི་ནང་དུ་ལ་ཡང་ཉེས་པ་བྱས་ཡོང་གི་རེད། ཕན་ཡོན་བྱས་ཡོད་པ་ལ་ཉེས་པ་བྱས་ཡོང་གི་རེད། ཕྱག་འཚལ་དུས་ཀུན་ལ་ཡིན་གཅིག་མིན་གཅིག་ལག་པ་མཐིལ་གང་ག་ས་ལ་རེག་ནས་ཕྱག་འཚལ་མ་གཏོགས་སྤོ་སོ་ཙོག་ཙོག་བྱས་ནས་མར་བཞག་ནས་ཕྱག་འཚལ་གྱི་འདུག་ག་ཁ་ཤས་ཁ་ཤས་ཁྲལ་ཡིན་པའི་བཟོ་ས་རེད། ཡང་དེ་འདྲ་ཚུལ་བྱས་ན་དེ་འདྲ་བྱས་པ་ཡིན་ན་མ་འོངས་པ་ན་ཚེ་ཕྱི་མ་དེ་འདྲ་ལ་ནི་རྨིག་པ་ཅན་དེ་འདྲ་ཡོད་ཀི། རྟ་དང་བོང་གུ་ལ་སོགས་པ་དེ་འདྲ་ཡི་སྐྱེ་བ་ལེན་འགྲོ་གི་རེད།

ང་ཚོ་དུས་རྒྱུན་དུ་བླ་མ་མཆོད་པ་གང་གི་ཐུགས་རྗེས་ལ་སོགས་པ་དེ་ཚོ་འདོན་པ་དང། བཟང་སྤྱོད་ཀྱི་ནི་ཇི་སྙེད་སུ་དག་ཟེར་ནས་མར་འདི་འདྲ་འདོན་པ་དང་སྦྱོར་བའི་ཆོས་དྲུག་དེ་ཚོ་ཕྱག་འཚལ་ཡན་ལག་ཁ་ཐུག་ཡིན་གཅིག་མིན་གཅིག་ལག་པ་གཉིས་ཐལ་མོ་སྦྱར་དགོས། ལག་པ་གཉིས་ཐལ་མོ་སྦྱར་བ་ཁོ་རང་རང་ལུས་ཀྱི་ཕྱག་ལ་འགྲོ་དགོས། ངག་གིས་བསྟོད་དབྱངས་བརྗོད་པ་རེད་པ། རྒྱལ་བ་སྲས་བཅས་ཀྱི་བསྟོད་དབྱངས་བརྗོད་པ་དེ་ངག་གི་ཕྱག་རེད།

དཔེ་ཁུར་གྱི་ཕྱག་འཚལ་ཟེར་ནས་བྱེད་བཞིན་པའི་སྐབས་སུ་ཨ་ནེ་ལག་པ་ཐལ་མོ་སྦྱར་ཨ་དུག་སེ་བྱས་པ་ཡིན་ན་དེ་ནི་ཕན་ཡོན་ཆེན་པོ་ཞེ་དྲག་ཡོང་གི་རེད་པ་རྡོ་རྗེ་ནི་ཐབས་དང་དྲིལ་བུ་ནི་ཤེས་རབ་སྟེ་ཟེར་འདུག་ག། དེ་འདྲ་ཡིན་ཙང་རྡོ་རྗེ་ལག་ཏུ་བཟུང་རེ་བྱེད་དུས་ཨ་ནེ་ཐབས་བདེ་བ་ཆེན་པོའི་ཡེ་ཤེས་སེམས་ཀྱིས་ཡར་དྲན་དགོས། རྡོ་རྗེ་རྩེ་ལྔ་པ་ཟེར་མཁན་དེ་ཐབས་བདེ་བ་ཆེན་པོའི་ཡེ་ཤེས་ཁོ་རང་རང་ལ་ལྡོག་པའི་སྒོ་ནས་ཕྱེ་བ་ཡིན་ན། མེ་ལོང་ལྟ་བུའི་ཡེ་ཤེས་ལ་སོགས་པ་ལྔ་ཡོད་རེད་པ་མེ་ལོང་ལྟ་བུའི་ཡེ་ཤེས་སོ་སོར་རྟོག་པའི་ཡེ་ཤེས་ཆོས་དབྱིངས་ཡེ་ཤེས་མཉམ་ཉིད་ཡེ་ཤེས་བྱ་གྲུབ་ཡེ་ཤེས་ཟེར་ལྔ་འདུག་ག། དེ་ལྔ་ཡོད་པ་ཡིན་ཙང་རྡོ་རྗེ་དེ་ལ་རྩེ་ལྔ་ཡོད་དགོས་རྒྱུའི་རྒྱུ་མཚན་དེ་ཡིན་པས། འོ་དེ་རྡོ་རྗེ་ལག་ཏུ་བཟུང་རེ་བྱེད་དུས། ཐབས་བདེ་བ་ཆེན་པོ་ཡིན་བསམ་ཟེར་ནམ་ཡང་ཐབས་བདེ་བ་ཆེན་པོ་དང་མ་བྲལ་བར་བྱེད་ཀྱི་ཡིན་བསམ་ཟེར་དེ་ཡར་དྲན་པར་བྱེད། དྲིལ་བུ་ལག་ཏུ་བཟུང་རེ་བྱེད་དུས། དྲིལ་བུ་ནང་ལོགས་སྟོང་པ་རེད་པ་སྟོང་པ་དེ་ལ་ནི་སྒྲ་གྲག་གི་རེད་པ།

ས་དྲུག་པོ་དྲུག་སྟེ་ཀུན་ལ་ཡིད་ཀྱིས་མི་བྱེད་སྙིང་གར་ཁ་བཏུད་དེ་སྤྲུལ། སྙིང་གར་ཁ་བཏུད་དེ་སྤྲུལ་བས་དེ། ང་རང་ཚོ་ཐུགས་སུ་ཡིན་ཏེ་སྙིང་གར་ཁ་བཏུད་དེ་ཡོ་རོ། ཨོ་ཏི་ཡིས་ས་ཕྱི་རོལ་སྟོང་པ་ཉིད་ཀྱི་སྒྲ་བསྒྲགས་ཀྱི་ཡུལ་སོ་སོ་ནས་སྙིང་གར་དེ་སྤྲུལ། ཨོ་ཏོ་ཟེར་གྱིས་ན། ཕྱག་འཚལ་བའི་ཡི་ལ་དེའི་ཁ་ཏུ་ཡིད་ཀྱིས་མི་བྱེད་ཐལ་མོ་སྦྱར་བ་ཡིན་ན་ལུས་ངག་ཡིད་གསུམ་ཆ་གང་ག་ཚོང་འགྲོ་གི་རེད། དུས་རྒྱུན་དུ་ནས་ནི་ཕྱག་འཚལ་བའི་བ་ཅི་དོན་པས་ཡིན་ན། ཡར་ལངས་ཐོབ་པས་ཡིན་ན་ཚིག་ཕྲ་རེ་ཡར་ལངས་མ་ཐོབ་པས་ཡིན་ན་མར་བསྡད་ནས་ལག་པ་གཉིས་ཐལ་མོ་སྦྱར་ནས།

ལས་ཉིན་པ་དེ་འདྲ་བསགས་ཀྱི་རེད་ཟེར་སོང་བས། ས་ཕྱག་ཚད་སྟོང་དུ་ཡག་པོ་ཞེ་དྲག་ཚད་པས་ཡིན་ན་ཕན་ཡོན་ཆེན་པོ་བཞག་ཡོད། ཕྱག་ཚད་སྟོང་ཡག་པོ་མ་ཟེར་བས་ཡིན་ན་ཉེས་མེད་ཆེན་པོ་ཡོད། བའོ། དེ་འདྲ་ཡིན་པས་རེད་ཕྱག་ཚད་བའི་ཡི་ལ་དེ་ཤེས་ཀྱི་མི་ཤེས་ལོ་ལྔ་ཡིན་སོང་སོང་སྐབས་ཚོང་བས་བསྐུལ་ནས་ཕྱག་ཚད། བ་དེ་བཤད། ལོ་མ་ནུ་བ་ཐོད་པའི་རྡོ་རྗེ་ལྷོ་པས་ལ་ཕྱོགས་ཆོས་རྒྱལ་བ་རྣམས་ཀྱིས་བསྙེན་བཀུར་མཛད་ན་རང་གི་སློབ་མས་ཕྱག་ཚད་བ་དང་མཆོད་པ་ཕུལ་བས་སོགས་བསྙེན་བཀུར་བྱེད་དགོས་པ་རྟགས་ཅིག་མིན། ཟེར། ཨ་དུག་སེ་བྱས་ནས། ལམ་མ་ནོར་བ་སྟོན་པའི་རྡོ་རྗེ་སློབ་དཔོན་དེ་ལ་ཕྱོགས་བཅུ། ཕྱོགས་བཅུའི་སངས་རྒྱས་ཐམས་ཅད་བསྙེན་བཀུར་མཛད་ཀྱི་ཡོད་པ་རེད། དེ་ཡིན་ཙང། སློབ་མ་དེ་དག་གིས་བླ་མ་ལ་ཕྱག་འཚལ་བ་དང། དེ་ནས་ཡིད་ལ་འདོད་པ་ལ་སོགས་པ་མཆོད་འབུལ་བ་དེ་དག་ལྟ་བཤད་མི་དགོས་པ་རེད། དེ་ཡང་བླ་མ་ལྔ་བཅུ་པ་ལས། དབང་བསྐུར་མཆོག་ཐོབ་རྡོ་རྗེ་ཡི་སློབ་དཔོན་ལ་ནི་དེ་བཞིན་གཤེགས་ཕྱོགས་བཅུའི་འཇིག་རྟེན་ཁམས། ཕྱོགས་བཅུའི་འཇིག་རྟེན་ཁམས་བཞུགས་པས། དུས་གསུམ་དུ་ནི་མངོན་ཕྱག་འཚལ་ཟེར། འོ། དེ་ཟེར། ཞེས་གསུངས་ཏེ། དེ་ཡི་དོན་ཡང་དཔལ་གསང་བ་འདུས་པའི་རྩ་རྒྱུད་ལེའུ་བཅུ་བདུན་པ་ལས། མདོར་བསྡུས་ན། མདོར་བསྡུས་ན། ཕྱོགས་བཅུའི་འཇིག་རྟེན་གྱི་ཁམས་ན་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཇི་སྙེད་ཅིག་འཁོད་ཅིང། འཚོ་ལ། སྐྱོང་བ་དེ་དག་ཐམས་ཅད་དུས་གསུམ་དུ་བྱོན་ནས་སློབ་དཔོན་དེ་ལ་དེ་བཞིན་གཤེགས་པ་ཐམས་ཅད་ཀྱི་མཆོད་པས། ཡང་དག་པར་མཆོད་ནས་སངས་རྒྱས་ཀྱི་ཞིང་དེར་ཡང་འགྲོ་ཞིང། ངག་རྡོ་རྗེའི་ཡི་གེ་ཡང་དེ་སྐད་དུ་འབྱིན་ཏོ། བདག་ཅག་དེ་བཞིན་གཤེགས་པ་ཐམས་ཅད་ཀྱི་ཕའོ།

མདོ་ཀུན་ལས་བཏུས་པར་རིན་པོ་ཆེའི་ཕུང་པོའི་མདོ་དྲངས་པ་ལས་ཀྱང་ཀུན་དགའ་བོ། གལ་ཏེ་བྱང་ཆུབ་སེམས་དཔའ་ཤིང་རྟ་ཡི་ནང་དུ་ཞུགས་ཏེ་འདོད་པའི་ཡོན་ཏན་ལྔས་རྩེ་དགའ་ཞིང་དགའ་མགུར་སྤྱོད་ལ། དེ་ཡི་ཤིང་རྟ་འདྲེན་པ་གཞན་མེད་ན། ཀུན་དགའ་བོ། བྱང་ཆུབ་སེམས་དཔའ་དེ་ཡི་ཤིང་རྟ་ནི་དེ་བཞིན་གཤེགས་པས་དབུ་ལ་ཡང་བཀུར་རོ། ཞེས་གསུངས་སོ། དེའི་ཕྱིར་དུ་མདོ་སྡེ་དང། རྒྱུད་སྡེ་མང་པོར་ཡང་ལམ་མ་ནོར་བ་སྟོན་པའི་སློབ་དཔོན་ལ། རྒྱལ་བ་སྲས་བཅས་ཐམས་ཅད་ཀྱིས་བསྔགས་པ་དང་ཡང་སྟོན་པའི་སློབ་དཔོན་ལ་ཕྱག་བྱེད་གསུངས་སོ། རྫོགས་རིམ་གྱི་ལམ་མཐོན་པོ་ཞིག་ཏུ་སླེབས་པ་ན་སྐུ་གསུང་ཐུགས་རྟེན་ལ་ཕྱག་དང་མཆོད་པ་བྱ་མི་དགོས་པའི་སྐབས་ཤིག་གསུངས་ཀྱང། དེའི་ཚེ་ཡང་བླ་མ་ལ་ནི་ངེས་པར་དུ་ཕྱག་དང་མཆོད་པ་བྱ་དགོས་པར་སྤྱོད་བསྡུས་དང་གསང་བ་གྲུབ་པ་དང་མན་ངག་སྙེ་མ་ལ་སོགས་པ་གྲུབ་ཆེན་གྱི་གཞུང་མང་པོ་ལས་གསུངས་པས་བློ་གྲོས་དང་ལྡན་པ་རྣམས་ཀྱིས་ཚུལ་དེ་དག་ལ་ལེགས་པར་དཔྱད་ནས་རྡོ་རྗེ་འཆང་བློ་བཟང་ཆོས་ཀྱི་རྒྱལ་མཚན་གྱིས་རྒྱལ་བ་ཐམས་ཅད་ལས་བླ་མ་ལྷག་པར་བལྟས་ཏེ། ཕྱག་མཆོད་བྱེད་ཚུལ་གསུངས་པ་དེ་དེ་དག་ལ་ཡིད་ཆེས་ཀྱི་ངེས་པ་གཏིང་ཚུགས་པར་བྱའོ་ཟེར། འོ་ད་ཅེས་བྱས་ནས་ང་རང་ཚོ་རྫོགས་རིམ་གྱི་རྟོགས་པ་མཐོ་པོ་ལ་སླེབས་ཀྱི་སྐབས་ལ། ལྷ་དེ་འདྲ་ལ་ཕྱག་འཚལ་མི་དགོས་པའི་དུས་སྐབས་ཤིག་བཞག་རྒྱུ་ཡོད། སྒྱུ་ལུས་ཟེར་མཁན་དེ་ཐོབ་ཚར་སོང་ན་ལྷ་ལ་ཕྱག་འཚལ་དགོས་མ་རེད། ཁོ་རང་རང་ལ་ལྷ་ཕྱག་འཚལ་རོགས་པ་ཡིན་ནའི་བླ་མ་ལ་དུས་རྟག་ཏུ་ཕྱག་འཚལ་དགོས་རེད། དེ་བླ་མ་ལ་ཕྱག་འཚལ་ཡས་དེ་ཡིན་ན་དམིགས་བསལ་ཁྱོན་ནས་ཡོད་མ་རེད།

དེ་ནས་འདོད་ཡོན་ལྔ་འབུལ་བ་བྱས་ཏེ་བླ་མ་མཆོད་པའི་ཆོ་ག་ནང་ཡོད་རེད་པ་མཎྜལ་འབུལ་བ་བྱས། སྒྲུབ་པའི་མཆོད་པ་འབུལ་ཚུལ་གསལ་བར་དུ་གསལ། དེ་ནས་སྔགས་འདོན། དང་པོ་ནི་བླ་མ་ལྷ་ཚོགས་མཆོད་པའི་ཚེ་བསམ་པའི་ཁྱད་པར་ཇི་ལྟ་བུ་ཞིག་དང་ལྡན་པ་དགོས་པ་ནི་གཞུང་ཉིད་ལས། མཆོད་པའི་འཁོར་གསུམ་པོ་རྣམ་པར་མི་རྟོག་པ་བདེ་སྟོང་དབྱེར་མེད་ཀྱི་བདག་ཉིད་དུ་རྒྱས་བཏབ་ནས་འབུལ་བ་ནི་ཟེར། འོ་དེ་བླ་མ་མཆོད་པ་རྩ་གཞུང་ནང་ལ་ད་ག་རང་ཡོད་རེད། མཆོད་པའི་འཁོར་གསུམ་པོ་ཟེར། འཁོར་གསུམ་ཟེར་དུས་མཆོད་པ་འབུལ་ཡུལ་བྱས། མཆོད་པ་འབུལ་མཁན་གྱི་གང་ཟག་དེ་བྱས། འབུལ་ཡས་ཀྱི་མཆོད་པ་དེ་བྱས་དེ་གསུམ་པོ་དེ་ཟེར་བ། འོ་དེ་གསུམ་པོ་དེ་རྣམ་པར་མི་རྟོག་པ་བདེ་པོ་བདེ་སྟོང་དབྱེར་མེད་ཀྱི་བདག་ཉིད་དུ་རྒྱས་བཏབ་ཟེར། འོ་དེ་གསུམ་པོ་དེ་བདེན་པར་མ་གྲུབ་པ། བདེན་པར་མ་གྲུབ་པར་ལྟ་བའི་སྒོ་ནས་འབུལ་དགོས། བདེན་པར་གྲུབ་པའི་སྒོ་ནས་ནི། བདེན་པར་གྲུབ་པའི་སངས་རྒྱས་ལ་ནི་བདེན་པར་གྲུབ་པའི་མཆོད་པ་ཅིག་ད་ནི་འབུལ་བ་ཡིན་ན། ཕན་ཡོན་དེ་ཙམ་གྱི་ཆེན་པོ་མེད་པས། བདེན་མེད་ཀྱི་སངས་རྒྱས་ལ་བདེན་མེད་ཀྱི་ནི་མཆོད་པ་ཕུལ་བ་ཡིན་ན་ཕན་ཡོན་ཆེན་པོ་ཞེ་དྲག་ཡོད། དེ་དག་ནི་བདེ་སྟོང་དབྱེར་མེད་ཀྱི་བདག་ཉིད་དུ་བྱས་ནས་འབུལ་བ་ཞེས་གསུངས། དེ་ལ་མཆོད་པ་རྣམས། བཤད་མ་ཐག་པའི་བསང་སྦྱང་བྱིན་རླབས། ཤིན་ཏུ། གཅེས་པ་ཤིན་ཏུ་གཅེས་བྱས་ཏེ། མཆོད་པ་དེ་དཔེར་ན་ཁ་ཟས་བཟས་ན་ཡིད་ཆོས་ཡ་ཤང་སྟེང་གོ་ལ་ཨོཾ་ཨཱཿ་ཧཱུྃ་ཟེར་བྱིན་གྱིས་མ་བརླབས་ན་ལམ་སང་བཙོག་པ་ཆགས་འགྲོ་གོ། བདུད་བྱིན་གྱིས་བརླབས་བྱས་ན་བཙོག་པ་ཆགས་འགྲོ་གོ། མཆོད་པ་རང་རང་ལ་གནས་པའི་བགེགས་རེ་རེ་ཡོད་རེ་བའོ། བགེགས་དེ་ཚོས་ཀྱིས་མཆོད་པ་དེ་མེད་པར་བཟོས་ནས་མི་རུང་བ་གྱིས་ཆགས་བྱེད་དོ།

དྲི་མཆོག་ལ་ནི་ཟས་སུ་དྲི་ཟ་བ་ཞེས་བྱ་བ་དང། ཞལ་ཟས་ལ་ཟས་སུ་གཏོར་མ་ཟ་བ་ཞེས་བྱ་བའི་ལོག་འདྲེན་རྣམས་འཇུག་ཅེས་གསལ་བ་གཏོགས་སུ་གྱུར་ནས་མཆོད་པ་རེ་རེ་ལ་ཡང་སོ་སོ་རང་རང་ལ་གནས་པའི་བགེགས་རེ་རེ་ཡོད་རེ་ཟེར། གཞན་ཡང་བགེགས་ཀྱི་ཁྱད་པར་མཐའ་དག་ཞུགས་ནས་མཆོད་པ་དེ་དག་གི་དྲི་རོ་ནུས་པ་རྣམས་འཕྲོག་ཅིང། སྒྲུབ་པ་པོ་རང་ལ་ཡང་སེམས་གཡེང་བ། སེམས་གཡེང་བ་ལ་སོགས་པའི་བར་ཆད་སྣ་ཚོགས་བྱེད་པར་དཔུང་བཟང་གིས་ཞུས་པའི་རྒྱུད་དང། དེ་ནས་རྒྱུད་རིག་པ་མཆོག་ལ་སོགས་པའི་རྒྱུད་སྡེ་དུ་མ་དང། གྲུབ་ཆེན་གྱི་གཞུང་དུ་མ་ལས་གསུངས་ཏེ་ཁུངས་རྣམས་དྲངས་ན་མངས་སུ་དོགས་པས་རྒྱུད་འགྲེལ་པ་དང་བཅས་པ་ལས་ཤེས་པར་བྱའོ། དེ་ལྟར་བྱིན་གྱིས་བརླབས་པའི་མཆོད་པ་རྣམས་འབུལ་བའི་ཚེ་ན་སྔར་མཆོད་པ་བྱིན་རླབས་ཀྱི་ཚིག་ཤེས་གསལ་བ་ལྟར་རོ། བྱིན་གྱིས་རློབ་ཚུལ་དང། གོང་དུ་ཡོད་ནས་ཨོཾ་ཨཱཿ་ཧཱུྃ་ཟེར་ནས་མདོར་བསྡུས་བྱས་པ་ཡིན་ན་ངོ་བོ་ཡེ་ཤེས་ལ་རྣམ་པ་ནང་མཆོད་ཐུགས་སྲས་ཐུགས་སུ་བྱིན་གྱིས་རློབ་ཡ་དེ་རེད་བ། རྒྱས་པར་བྱས་པ་ཡིན་ན་ཡི་དམ་ག་རེ་གི་རྣལ་འབྱོར་ལ་གནས་ཏེ་ཡོད་ན་འཇིགས་བྱེད་ཡིན་ན་ཨོཾ་ཧྲཱིཿ་ཥྚྲཱིཿ་བརྗོད་བྱས་ནས་བྱིན་གྱིས་རློབ་ཡ། བདེ་མཆོག་ཡིན་ན་ཁཎྜ་རོ་ཧི་བརྗོད་ནས་བྱིན་གྱིས་རློབ་ཡ།

སྣང་ལ་རང་བཞིན་མེད་པའི་ཞལ་ཟས་དེ། སྣང་ལ་རང་བཞིན་མེད་པའི་མེ་ཏོག་དེ་ཟེར་དུས་གཡོར་བ། སྣང་ཡང་དེ་ཁྱོད་ཚེ་རང་རང་གི་སྣང་བ་ལ་སྣང་དེ་སྐད་ཅིག་ལ། ངོ་བོ་ཇི་སྐད་ཡིན་ན་སྟོང་པའི་རང་བཞིན་ཡིན་པ་ཁོ་སྟོང་པ་རང་རེད་དེ་གཡོར་བ། བདེན་པར་མེད་པ་རེད་ཁོ་བདེན་མེད་ཀྱི་ངོ་བོ། རང་གི་མིང་ཙམ་དང་བརྡ་ཙམ་གྱིས་ཕར་བཏགས་པ་ཙམ་མ་གཏོགས་ཞེས་པ། ཁོ་རང་རང་ངོས་ནས་མཆོད་པ་ཟེར་མཁན་དེ་གྲུབ་ཡ་གཅིག་ཆུ་ནི་ཡོད་མི་རུང་བ། ཁོ་རང་ཚོ་རང་གི་བློ་ཡི་སྒོ་ནས་ཕར་བཏགས་ཙམ་དེ་མ་གཏོགས་ཡོད་མི་རུང་བ། ཨོ་དེ་ཡིན་ཙང་སྣང་ལ་རང་བཞིན་མེད་པའི་མཆོད་པ་ཟེར་མཁན་དེ་དེ་ཡིན་པ་རེད། སྟོང་བཞིན་སྣང་བ་ཟེར་སྟོང་གིས་སྟོང་གི་ཆོས་ལས་ཁོ་སྟོང་པ་ཡི་གེ་ཅི་ལ་ཡང་སྣང་ཚུལ་གོ་ལ་ཀུན་རྫོབ་ཀྱི་རྣམ་པ་ལ་ཤར་ཐུབ་ཀྱི། ངོ་བོ་སྟོང་པ་ཡིན་པ་ལ་ཀུན་རྫོབ་ཀྱི་རྣམ་པ་ཤར་ཐུབ་ཀྱི། ཡང་ཀུན་རྫོབ་ཀྱི་རྣམ་པ་ཤར་བཞིན་པ་ལ་ངོ་བོ་རང་བཞིན་གྱིས་མེད་པ། ཤེས་རབ་སྙིང་པོ་ནི་སའི་རྣམ་ཤེས་ཀྱི་ནི་གཟུགས་སྟོང་པའོ། སྟོང་པ་ཉིད་གཟུགས་སོ་ཟེར་དུས་མ།

སྣང་སྟོང་སྒྱུ་མ་ལྟ་བུར་བལྟ་ཞིང་ཟེར། ལྷག་པར་བདེ་སྟོང་དབྱེར་མེད་ཀྱི་རྣམ་རོལ་དུ་ཤ་རྣམ་རོལ་ཤ་སྟག་ཏུ་བལྟས་ནས་མཆོད་པ་ནི་འབུལ་དགོས་ལ། དེ་ཡང་སྤྱིར་ཆོས་ཐམས་ཅད་སྟོང་པའི་རྣམ་འགྱུར་དུ་འཆར་བ་ལ་བློ་གཅིག་བསྒྲིལ་བར་བྱའོ། ཆོས་ཐམས་ཅད་སྟོང་པའི་རྣམ་འགྱུར་དུ་ནི་ང་རང་ཚོ་དུས་རྒྱུན་དུ་དབོག་ནས་བལྟ་བར་བྱ་དགོས་རེད་ཟེར། ཨ་དབུ་མ་འཇུག་པ་ན་ཡོད་ན་གཞི་ཆེ་ནས་དངོས་པོ་སྟོང་པ་གཟུགས་བརྙན་ལ་སོགས་པ་ཚོགས་ལ་ལྟོས་རྣམས་མ་གྲགས་པ་ཡང་མིན། ཇི་ལྟར་དེར་ནི་གཟུགས་བརྙན་སོགས་སྟོང་ལས།

སྣང་བཞག་མཚམས་མ་ཐམས་ཅད་ཇེ་མཐུག་བོར་བ། ད་མེ་ལོང་ནང་དུ་གཟུགས་བརྙན་ཤ་དེ་ཀའི་དེ་ཡང་ནི་ད་གའ་གཟེར་འཁོར་ཤ་བ་མ་ཡིན་པར་རྒྱུད་ཆེན་མང་པོ་ཅིག་མཚུངས་པ་ལ་དེ་ནི་བྱུང་བོར་བ། མེ་ལོང་དེ་དགུ་བོར། མེ་ལོང་བོས་ན་ཤེལ་དགུ་ཏྲ་མི་ཆད་པས་ནི་ཤེལ་དགུ་དེ་དགུ་བོར། དེ་ལ་ཡང་ནི་དྲི་སྣ་མང་ཁུག་པ། དེ་ལ་གཞི་མ་གཅིག་གྱོ་བྱ་ཡོད་ན་ཡང་ཐུང་གུ་མར་བ། དེ་གཡག་དག་པ། དག་པ་དེ་དགུ་བོར། ཡང་ནི་ཕ་རྟགས་ཁལ་གྱི་སྤྱིལ་བུ་དེ་ཀའི་ཡང་ཆ་ཚང་གཅིག་ཁོ་རྟགས་བོར་བ་དང། ཟུར་གཅིག་ལ་བདེ་དེ་ཡོད་ན་ཟུར་གཅིག་མ་དང་ཐུང་གུ་མར་བ། མགོ་གཅིག་པོ་བལྟས་དེ་ནི་མགོ་གཅིག་པོ་མ་གཏོགས་མཐོང་གི་མ་རེད་བ། དེ་འདྲ་ཡིན་ཙང་ཆ་རྐྱེན་ཡོངས་སུ་རྫོགས་པ་ཚོགས་སོང་ན་དེའི་ནང་དུ་བྱད་བཞིན་གྱི་གཟུགས་བརྙན་སྲིང་སྟེ་སྲད་བུ་ཧྲིལ་པོ་ཅིག་ཤར་བ་རེད་བ། ཤར་བ་ལ་བརྟེན་ནས་རང་གི་ལེགས་ཉེས་ལ་སོགས་པ་ག་རེ་བྱུང་འདུག་ན་ཡང་ཡག་པོ་བྱུང་འདུག་ན་སྡུག་པོ་བྱུང་འདུག་དེ་ལ་བརྟེན་ནས་སྐྱོན་སེལ་བ་དང། དེ་འདྲ་བྱས་ཡོད་རེད་བ། དེ་འདྲ་བྱེད་བཞིན་ཡོད་རེད་དེ་ངོ་མ་བྱས་ན་མེ་ལོང་ཡི་ནང་དུ་ཡོད་བསྡད་ཀྱི་དེ་ཡིན་ན་བྱད་བཞིན་ཁོ་རང་རེད་པས་ཟེར་ན་མ་རེད་བ་ཁོ་སྟོང་པ་རང་རེད་བ། བྱད་བཞིན་སྟོང་པ་རེད། ཁོ་ག་ལ་བརྟེན་ནས་བྱུང་བ་རེད། ཁོ་ཨ་ནི། ཁོ་རང་ངོ་བོ་ག་འདྲ་ཞིག་རེད་བརྟག་དཔྱད་བྱེད་དུས་ཁོ་ལ་མེ་ལོང་དེ་ནི་ཁོ་མ་རེད་པ། ཨ་ནི་སྐྱེས་བུ་གི་བྱད་བཞིན་དེ་ནི་ཁོ་མ་རེད་པ། བྱད་བཞིན་དེ་ཁོ་ཡིན་པ་ཡིན་ན་མེ་ལོང་མེད་པ་ཡིན་ནའི་ཨ་ནི་དེ་འདྲ་ཅིག་མཐོང་དགོས་བྱེད་ཀྱི་རེད། ཁོ་མཐོང་ཡ་གལ་གལ་མི་འདུག་བ་ཡིན་གཅིག་མིན་གཅིག་མེ་ལོང་དེ་དགོས་ཀྱི་འདུག་འོ་ན་མེ་ལོང་ཁོ་རང་རང་ཨ་ནི་བྱད་བཞིན་དེ་རེད་པས་ཟེར་ན་དེ་ནི་མ་རེད་པ། ད་དེ་མ་ཡིན་ཙང་ཚང་མ་ཐམས་ཅད་སྟོང་པ་ཡི་རང་བཞིན་ཡིན་པ་ཅིག་ལ་རྒྱུ་རྐྱེན་རྣམ་པ་སྣ་ཚོགས་ལ་ལྟོས་ནས་ཨ་ནི་དེ་ཡི། རང་ཉིད་མཛེས་པའི་རྟོག་པ་དེ་སྐྱེ་ཐུབ་ཀྱི་ཡོད་རེད་རང་ཉིད་ལ་སྨད་པའི་རྟོག་པ། སོ་སོ་དེ་འདྲ་ཅིག་རེད་ཤག་ང་གཟུགས་ཡག་པོ་དེ་འདྲ་ཅིག་རེད་ཤག་སོ་སོ་རང་མི་མཛེས་པ་ང་གཟུགས་ཉི་གཟུགས་ངན་པ་དེ་དང་དེ་ཞིག་ཆགས་པ་རེད་ཤག་ང་ཡི་གཟུགས་ལ་སྐྱོན་དེ་དང་དེ་ཞིག་ཆགས་པ་འདུག་བསམ་ཡས་ཀྱི་རྟོག་པ་དེ་སྐྱེ་ཐུབ་ཀྱི་ཡོད་རེད་དེ་སྐྱེ་ཡས་དེ་མེ་ལོང་དེ་ཚང་དགོས་རེད་བྱད་བཞིན་བྱད་བཞིན་དེ་ཚང་དགོས་རེད་མེ་ལོང་གཡའ་དག་པ་དེ་ཚང་དགོས་རེད་སྐྱེས་བུ་གིས་ཕར་བལྟས་པ་དེ་ཚང་དགོས་རེད། དེ་འདྲ་རྣམ་པ་སྣ་ཚོགས་ཚོགས་སོང་ན་ཁོ་ལ་བརྟེན་ནས་དེ་ཡི་ཤེས་པ་དེ་ཅི་ཐུག་གོ་རུ།

དེ་དག་ཚང་མ་ཐམས་ཅད་སྟོང་པ་ཉིད་ཀྱི་རྣམ་འགྱུར་དེ་བསྟན་དགོས་རེད། སྟོང་པ་ཉིད་ཀྱི་རྣམ་འགྱུར་དེ་ང་ཚོ་ལ་བསྟན་དགོས་རེད། མདོར་ན་ནི་ཆོས་ཐམས་ཅད་གང་ག་རང་བཞིན་གྱིས་མ་གྲུབ་པའི་སྟོང་པ་རང་རེད། རང་ངོས་ནས་མ་གྲུབ་པའི་སྟོང་པ་རེད། སྟོང་པ་ཡི་གེ་ཡི་གེ་ལས་ང་རང་ཚོ་བྱ་བྱེད་ལས་གསུམ་གྱི་རྣམ་བཞག་ཚང་མ་ཐམས་ཅད་བྱེད་རྒྱུ་ཡོད་ཁེལ་ཡོད་དེ་འདྲ་ཅིག་ཡིན་དགོས། ཨ་སྒྱུ་མ་ལྟ་བུ་ལ་སློབས་ཤིག་ཟེར་ལྷག་པར་བདེ་སྟོང་དབྱེར་མེད་ཀྱི་རྣམ་རོལ་ཤ་སྟག་ཏུ་བལྟས་ནས། མཆོད་པ་རྣམས་འབུལ་དགོས་ལ་དེ་ཡང་སྤྱིར་ཆོས་ཐམས་ཅད་སྟོང་པའི་རྣམ་འགྱུར་དུ་འཆར་བ་ལ་ལོབས་ཤིང་འདྲིས་པར་བྱ། དེ་ནི་ཤེས་རབ་སྙིང་པོ། ཤེས་རབ་སྙིང་པོ་དེ་དྲངས་འདུག་བ་ཤེས་རབ་སྙིང་པོ་མདོ་ལས། གཟུགས་སྟོང་པའོ། སྟོང་པ་ཉིད་གཟུགས་སོ། གཟུགས་ལས་ཀྱང་སྟོང་པ་ཉིད་གཞན་མ་ཡིན། སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ། ཞེས་གཟུགས་ལ་སོགས་པའི་ཆོས་ཐམས་ཅད།